རླུང་འཕྲིན་གསན་པ་དགའ་བསུ་ཞུ། ད་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང། གཞས་པ་འཇམ་དབྱངས་ཆོས་ལྡན་ལགས་ལ་བཅར་འདྲི་དང། ཁོང་གི་གླུ་གཞས་ཁག་ཅིག་འབུལ་ལམ་ཞུ་ཡས་ཡིན། དེ་བཞིན་རྡ་སྟེང་བོད་ཁྱིམ་གྱི་བོད་ཡིག་རྒན་ལགས་ཚོས་དཔེ་དེབ་དུས་རབས་ཀྱི་རྔ་སྒྲའི་ཐོག་དགེ་རྒན་ཆེད་ལས་ལས་འཆར་གནང་བའི་ནང་དོན་ཐོག་ལ་རྒན་ལགས་ཚོ་རང་ཉིད་ལ་བབས་པའི་བརྗོད་གཞིའི་ཐོག་གང་མདོར་བསྡུས། ཅིག་གསུངས་པ། ཚང་མས་ཐུགས་དགྱེས་གསན་ཡོང་བ་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་གི་ཐོག་མ་དེ་ལ། རྡ་ས་རི་རྩེ་ཞེས་པའི་གཞས་དེ་ཐུགས་དགྱེས་གསན་ཡོང་བ་ཞུ། རྡ་ས་རི་རྩེ་ད་ཡིན།

གཞི་བཟུང་བྱས་ནས་ཨན་འཇམ་དབྱངས་ཆོས་ལྡན་ལགས་ཁྱེད་རང་གིས་ངོ་སྤྲོད་མདོར་བསྡུས་ཅིག་དང་ཨན་ཁྱེད་རང་གི་སློབ་ཕྲུག་ཡིན་པའི་གནས་སྐབས་ཀྱི་སྐྱིད་པའི་མྱོང་ཚོར་ཅིག་ང་ཚོའི་གསན་པ་ཚོར་གསུང་རོགས་གནང་དང། ཨོ་རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ངའི་མིང་ལ་འཇམ་དབྱངས་ཆོས་ལྡན་ཨ་ནི་ང་སློབ་གྲྭ་དེ་གའི་རྡ་སྟེང་བོད་ཕྲུག་ཁྱིམ་སྡེ་ཨོ་དེ་བྱས་ཨ་དེ་ནས་ཕྱིས་སུ་ཨ་དེ་ནས་སྡོད་ག་ལ་ཡ་ཆེན་པོ་རེད།

ཚོར་བ་དང་མ་འདྲ་བ་ག་བྱུང་ཟེར་ན་ད་ཅིག་གིས་དུང་དཀར་ལ་བ་ལ་ཡལ་དང་སྔར་འཛུམ་མ་ཟ་བྱས་ནས་རྔམ་སྐྲག་ལངས་བྱེད་དུ་བརྩམས་པ། ཨ་དེ་ནས་སོ་སོ་གིས་ད་རིག་པས་རྩད་བཅད་ནས་རྔམ་མ་ཟ་བ་ཡིན་ནའི་མུ་མཐུད་ནས་དུ་བཏང་བྱས་ནས་དུ་ཡར་རྒྱས་ཐོབ་པ་རེད་ད་དེ་ཚོར་བ་དེ་སློབ་གྲྭའི་ནང་ནས་ཆེ་ཤོས་འདྲ་བོ་ཞིག་འདི་བྱུང་སོང་ཞུ་གི་ཡིན། དངོས་གནས་རེད་རེད་རེད་ང་ཚོ་ཚང་མས་ཤེས་ཀྱི་རེད།

ཁང་ཚན་གྱི་གཞས་ཨང་དང་པོ་ལ་ཡང་སྐད་ཡིག་དེ་འདྲའི་མྱོང་ཚོར་འདི་དང་དངོས་གནས་ཁོ་ལ་བརྗེད་ཐབས་མེད་པའི་མྱོང་ཚོར་ཅིག་རང་རེད་མ་རེད་པས་གསན་པ་ཚོ། འཇམ་དབྱངས་ཆོས་ལྡན་ལགས་ཁྱེད་རང་གིས་བཏང་གནང་པའི་གཞས་ཀྱི་ཁྲོད་ནས་གཞས་ཐུགས་ལ་འདོད་པ་ཁེངས་ཤོས་སྒྲོག་བྱེད་གཞས་ག་འདི་བྱུང་ཡོད་ན་གསུང་རོགས་གནང་དང། ཨ་ནི་ད་སོ་སོ་གི་ད་གཞས་ནམ་རྒྱུན་ནས་དུ་དབྱངས་བཟོས་སྡོད་ཀྱི་ཡོད་རེད་ཨ་ནི་ད་དབྱངས་བཟོས་པའི་ནང་ནས་ཨ་ནི་ད་ཅིག་གཞས་ནང་ནས་ད་ཅིག་ཐོག་མ་དེ་ལ་ཡང་དགུ་བཅུ།

རྩ་བའི་གི་ད་ང་ཚོ་བོད་མི་རིགས་ཟེར་དེ་ད་གཞས་ལ་ཡང་དགའ་པོ་རེད་པ་ཕ་ཨ་མ་སྤོ་བོ་རྨོ་མོ་དེ་ཚོས་གི་ད་མ་ལོ་རྒྱུས་བལྟས་པས་ན་བོད་མི་རིགས་དེ་ཡང་ཅིག་ལས་དུས་གཞས་གཏང་ཡས་དང་ཨང་ཅིག་དེ་བ་ཞིང་ཁ་ང་ཚོ་ཞིང་ཁ་དང་དེ་འདྲའི་ཕྱག་ལས་གནང་དུས་ཙམ་པ་ཅིག་ད་དེ་བ་ལས་ཡང་ཞིང་ཁ་ཞིང་ལས་གི་ཡང་གཞས་གཏང་ཡས་ལ་སོགས་པ་དང་ཨང་དང་ན་ཞིག་གི་ཨང་ཅིག་འོ་ད་དེ་བ་ཆང་ས་དང་དེ་བ་ལས་ཡང་ཅིག་གོ་དཔེ་ཐུན་མོང་མ་ཡིན་པའི་ཡང་ཅིག་གི།

རྡ་སྟེང་བོད་ཁྱིམ་གྱི་སློབ་གྲྭ་ཆེ་བའི་བོད་རྒན་ལགས་ཚོས་དཔེ་དེབ་དུས་རབས་ཀྱི་རྔ་སྒྲའི་ཐོག་དགེ་རྒན་ཆེད་ལས་ལས་འཆར་གནང་པའི་ནང་དོན་འདི་གས་རྒན་ལགས་ཚོས་རང་ཉིད་ནས་ང་ཚོའི་གསན་པ་པོ་ཚོ་ལ་ལྷག་པར་ཕན་རླབས་ཆེ་བ་གཟིགས་པ་རྣམས་གང་བསྡུར་བསྡུས་བྱས། གསུང་རོགས་ཞེས་འབོད་སྐུལ་ཞུས་པ་མུ་མཐུད་ཡིན། དེ་སྔོན་ལེ་ཚན་ནང་ལོགས་ལ་དུས་ཚོད་ཀྱིས་མ་འདང་ནས། རྒན་ལགས་གསུམ་གྱི་བརྗོད་གཞི་ལྷག་ཡོད་རེད་རྒན་ལགས་གསུམ་གྱི་བརྗོད་གཞི་དེ་གས། ད་རིང་གསུང་ཡག་གི་ཐོག་མ་དེ་ལ། རྒན་ཀརྨ་ལགས་ཀྱིས་དུས་རབས་ཀྱི་རྔ་སྒྲའི་ནང་ནས་བརྗོད་གཞི་དགེ་རྒན་ལ་བསྐུར་བའི་བསམ་བློ་ཞེས་པའི་ཐོག་ལ་གསུངས་པ་གསན་རོགས། རྡ་སྟེང་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་ཡ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། འདི་ལོ་སྤྱི་ཟླ་ལྔ་པ་ཆ་ཚང་རྡ་སྟེང་བོད་ཁྱིམ་འཛིན་རིམ་དྲུག་པ་ནས་བཅུ་གཉིས་བར་གྱི་བོད་ཡིག་དགེ་རྒན་ཚོའི་ཆེད་ལས་ཀྱི་ཆེད་དུ་དཔེ་དེབ་སྒྲོག་སྦྱང་གནང་བ་སྟེ། ཨ་ནི་དེ་ནས་རྒན་ལགས་སོ་སོ་སོའི་ངོས་ནས་ཨ་ནི། ཟིན་བྲིས་བཏབ་བྱས་ཨ་ནི་ཕན་ཚུན་བར་ལ་ཡ་ཨ་སྦྱང་བཤད་གནང་ཡོད་རེད་དེའི་མདུན་ཚུགས་ནས་ད་ལྟ་སྐབས་སུ་བབས་པ་ངས་དེ། ཨ་རྣམ་པ་ཚོ་ལ་ཡ་བསྡུས་བྱས་བྱས་སྙིང་དོན་འདི་འདུག་ཟེར་མར་ལྗགས་ཀློག་ཞུ་བཞིན་ཡིན། ཨ་ནི་རྣམ་པ་ཚོ་ལ་ཡ་ཐུགས་ཕན་སོས་པའི་རེ་བ་ཡོད། ད་དེ་འདྲ་ཡིན་དུས་ཙང་དཔེ་དེབ་དེའི་མིང་ལ་ཡ་དུས་རབས་ཀྱི་རྔ་སྒྲ། དེ་ཕལ་ཆེར་རྣམ་པ་ཚོ་གསན་ཡོད་མདོག་ཁ་པོ་རེད། ཨ་ནི་གཅིག་གསུམ་སྒྲོག་སྦྱང་གནང་ཡོད་པའི་སྐོར་རོ། ཨ་འདིའི་རྩོམ་པ་པོ་ནི་བླ་རུང་མཁན་ཆེན་ཚུལ་ཁྲིམས་བློ་གྲོས། ད་ང་ལ་ཡ་སྡེ་ཚན་ཁག་གཉིས་འདུག་ད་ཀ་པ་དེ་སྔོན་འགྲོའི་གཏམ་རེད་ཤག། དང་པོ་དེ་ལ་ཡ་མཆོད་བརྗོད། ཨ་ནི་བླ་མ་དང་མགོན་པོ་འཇམ་དཔལ་དབྱངས་ལ་ཕྱག་འཚལ་ལོ། དེ་ནས་འཚམས་འདྲི། མགོ་ལོག་རང་སྐྱོང་ཁུལ་གྱི་དགེ་རྒན། འགོ་ཁྲིད། གྲོགས་པོ་བཅས་ལ་ཡ་ད་འཚམས་འདྲི་གནང་ཞག་དེ་ནས་གསུམ་པ། གསུང་བཤད་ཀྱི་གྲ་སྒྲིག་དང་དགོངས་འཆར། དེ་ལ་ནང་གསེས་གཉིས་འདུག་དང་པོ་དེ། དགེ་རྒན་སྦྱོང་བརྡར་གྱི་འཛིན་གྲྭར་གཏམ་བཤད་བྱ་རྒྱུར་དགའ་སྤྲོ་དང་སྦྲགས་གྲ་སྒྲིག་ཉིན་གསུམ་ཙམ་གནང་ཚུལ། དེ་ནས་གཉིས་པ་དེ་ལ་ལྟ་བ་དང་བསམ་བློ་གསར་པ་སོགས་བཤད་རྒྱུ་མེད་ན་ཡང་བསམ་བློའི་ནང་གང་འཁོར་བ་ཞིག་ཚིག་གཅིག་གཉིས་ཅིག་སྙན་སྒྲོན་ཞུ་འདོད་ཡོད་ཚུལ་གྱི་སྐོར། དོན་ཚན་བཞི་པ་དེ་གསུང་བཤད་ཀྱི་བརྗོད་གཞི། དགེ་རྒན་གྱི་བསམ་བློ་དང་དགེ་རྒན་གྱི་སྤྱོད་པ། ད་འདི་ལ་ཡ་སྡེ་ཚན་དུ་ཕྱེ་བ་འདྲ་ཅིག་ཁག་གསུམ་འདུག། བོད་པའི་སྲོལ་རྒྱུན་རིག་པའི་ནང་དུ་བསམ་བློ་དང་སྤྱོད་པའི་སྐོར་མང་པོ་གསུངས་ཡོད་ཀྱང་རྩོམ་པ་པོ་རང་ཉིད་ནས་བསམ་ཚུལ་ཇི་ཡོད་ཁ་གསལ་གསུངས་ཡོད་པ་དང། དེ་ནས་གཉིས་པ་དེ་སྤྱིར་བཏང་མི་ཞིག་གི་བསམ་བློ་དང་སྤྱོད་པ་ནི་མི་རང་ཉིད་ཀྱི་བསམ་བློ་དང་སྤྱོད་པས་སྤྱི་ཚོགས་ལ་ཕན་གནོད་གང་ཡོང་གི་ཡོད་མེད་བརྗོད་པར་དཀའ་བ་གསུངས། གསུངས་པ་དང། དེ་ནས་གསུམ་པ། དགེ་རྒན་གྱི་བསམ་བློ་དང་སྤྱོད་པ་ནི་སྤྱི་ཚོགས་ཡར་རྒྱས་ལ་འགྲོ་དང་མི་འགྲོ་ལ་འབྲེལ་བ་ཆེན་པོ་ཡོད་པར་དཔེར་ན། ད་དེ་ལ་ཡང་ནང་གསེས་གསུམ་འདུག་སྤྱི་ཚོགས་ཡར་རྒྱས་འགྲོ་དང་མི་འགྲོ་རིག་གནས་ལ་ཐུག་ཚུལ། གཉིས་པ། རིག་གནས་ནི་སློབ་གྲྭ་ལ་ཐུག། སློབ་གྲྭ་ནི་དགེ་རྒན་ལ་ཐུག་ཚུལ། གསུམ་པ། ནང་དོན་གཙོ་བོ་ནི་དགེ་རྒན་གྱི་བསམ་བློ་དང་སྤྱོད་པ་ནི་མི་རབས་རྗེས་མ་ལ་ཐུག་ཡོད་ལ། དེ་གཉིས་ཡང་དག་པ་ཞིག་ཡིན་ན་སྤྱི་ཚོགས་ཡར་རྒྱས་ལ་འབྲེལ་བ་ཆེན་པོ་ཡོད་ཚུལ། ལྔ་པ། དགེ་རྒན་གྱི་བསླབ་བྱ་ཟེར་བ་ནི་དགེ་རྒན་ལས་རིགས། རང་སོ་སོའི་ལས་དོན་གྱི་ཐོག་ནས་རང་ཤུགས་ཀྱིས་བབས་ཡོད་པའི་འོས་འགན་ནམ་འོས་པ་ཡོད་པའི་བསླབ་བྱ་དེ་འདྲ་ཞིག་ལ་དགེ་རྒན་གྱི་བསླབ་བྱ་ཞེས་ཟེར། དྲུག་པ། བཟང་ཕྱོགས་ནས་བཤད་ན་སྤྱི་ཚོགས་ནང་དུ་ཡར་རྒྱས་ཀྱི་རླབས་ཆེན་པོ་སྒྲུབ་མཁན་དེ་ཚོ་ཐམས་ཅད་སློབ་གྲྭ་ནས་བྱུང་བ་དང་དེ་ནི་དགེ་རྒན་ལ་བརྟེན་ནས་བྱུང་བ་ཟེར། མདོར་ན། བསམ་བློ་དང་སྤྱོད་པ་གཉིས་ལ་དགེ་རྒན་ཚོས་དགོངས་པ་བཞེས་དགོས་པ་དང་དེ་ནི་སྤྱི་ཚོགས་ཡར་རྒྱས་འགྲོ་དང་མི་འགྲོ་འབྲེལ་བ་ཆེན་པོ་ཡོད་ཚུལ་བཅས། ད་དེ་ནས་ཁ་པ་དེ་སྡེ་ཚན་དགེ་རྒན་ལ་བཀུར་བའི་བསམ་བློ། དེ་ལ་དོན་ཚན་གསུམ་འདུག་དོན་ཚན་དང་པོ། བླ་མ་དང་མགོན་པོ་འཇམ་དཔལ་དབྱངས་ལ་ཕྱག་འཚལ་ལོ་ཞེས་བྲིས་དགོས་པའི་རྒྱུ་མཚན་ནི་ཆོས་དང། རིག་གནས་ཆ་ནས་ཡིན་པ་ཙམ་མ་ཟད་རིག་པའི་གཞུང་ལུགས་ལ་ཡང་དེ་ལྟར་གསལ་ཡོད་ཚུལ། གཉིས་པ། ཡོན་ཏན་གང་དང་གང་ཡིན་ནའང་དགེ་རྒན་ལ་བརྟེན་ནས་བྱུང་བ་ཞིག་མ་གཏོགས་གཅིག་ཀྱང་མེད་ཅེས་པ་དེ་ལ་བརྟེན་ནས་དགེ་རྒན་གྱི་བཀའ་དྲིན་ལ་གཞལ་དགོས་པ་གསལ། གསུམ་པ། ཡང་ང་རྒྱལ་གྱིས་མི་ཉུང་བ་ཞིག་གིས་གཞན་གྱི་ཡོན་ཏན་མ་མཐོང་བ་ནི། དེ་སྔ་ལོ་བརྒྱ་གྲངས་མང་པོ་ནས་ཡོད་པ་ཉམས་མྱོང་བསགས་ཡོད་ཚུལ། མདོར་ན་དགེ་རྒན་གྱི་བསླབ་བྱ་ཞེས་པའི་ཡི་གེ་འདིའི་ཐོག་མར་མཆོད་བརྗོད་དུ་བླ་མ་དང་མགོན་པོ་འཇམ་དཔལ་དབྱངས་ལ་ཕྱག་འཚལ་ལོ་ཞེས་བྲིས་དགོས་པའི་རྒྱུ་མཚན་གསལ་བར་བཀོད་པ་བཅས་སོ། བོད་དགེ་ཀརྨ་ནས་ཕྱོགས་བསྒྲིགས་ཞུས་པ་ཡིན།
ཐུགས་རྗེ་གནང། རྒན་ཀརྨ་ལགས་ཐུགས་རྗེ་གནང་རྒན་ལགས་ཀྱི་ལུང་འདྲེན་གྱི་ཐོག་ལ་གསན་རྒྱུ་བྱུང་ན་དྲན་འབེབས་ཀྱི་རིགས་རྒྱུད་ཀྱི་ཞེས་འཛམ་གླིང་ཞི་བདེ

དོན་ཚན་གསུམ་གྱི་ཐོག་ལ་འགྲེལ་བརྗོད་གནང་འདུག་ཐོག་མར་དེ་ལ་བྱ་བའི་རང་བཞིན་གཟི་བརྗིད་ལྡན་པར་བསམ་དགོས་པ། བྱ་བའི་ཕན་ནུས་ལ་བསམ་དགོས་པ། བྱ་བའི་འགན་ལ་བསམ་དགོས་པ་ཞེས་དོན་ཚན་གསུམ་གྱི་ཐོག་ནས་འགྲེལ་བཤད་བསྐྱོན་གནང་གི་འདུག་ཨན། དེ་རིང་གི་བརྗོད་གཞི་གཙོ་བོ་ནི། ཨནི་དོན་ཚན་གསུམ་པ་དགེ་རྒན་གྱི་འགན་ལ་བསམ་དགོས་པའི་ཐོག་རང་ཉིད་ཀྱིས་གང་ལྗགས་ཀློག་གནང་བའི་གནད་དོན་ཁག་ཅིག་ཞུ་རྒྱུ་ཡིན། བྱས་ཙང་མི་རིགས་གཅིག་ཡིན་པ་ཡིན་ནའི་རེད་ས་ཕྱོགས་གཅིག་ཡིན་པ་ཡིན་ནའི་རེད་དེ་གི་མ་འོངས་པའི་སེམས་རྟེན་དེ་ག་རེ་ལབ་ན་ང་ཚོའི་གི་མི་རབས་ཕྱི་མ་དེ་ཚོ་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་ང་ཚོའི་གི་དེ་འདྲས་གི་མི་རབས་ཕྱི་མ་དེ་གི་འཕུང་འཚེངས་ག་བ་ལ་འཕུང་དང་འཚེངས་གི་གནས་ག་བ་ལ་གྱར་མ་གྱར་དེ་ཨ་ནི་དགེ་རྒན་གི་ཕྲག་པའི་ཐོག་ལ་ཡོད་པའི་འགན་ཁུར་དེ་ལ་རག་ལས་ཀྱི་རེད། བྱས་ཙང་དེ་ཡིན་དུས་དགེ་རྒན་གི་ཨ་ནི་ཕྲག་པའི་ཐོག་ལ་ཡོད་པའི་འགན་དེ་མི་རིགས་གཅིག་གསོན་དང་མ་གསོན་གི་སློབ་གསོའི་བྱ་བཞག་ལ་རག་ལས་ཀྱི་ཡོད་དུས་དེ་འདྲས་གི་འགན་དེ་ཧ་ཅང་གི་ཨ་ནི་གལ་ཆེན་པོ་ཡིན་པའི་སྐོར་ལ་གསུངས་བཞག། བྱས་ཙང་གནད་དོན་དང་པོ་དེ་མི་རིགས་གཅིག་འཆི་གསོན་གྱི་གནས་སྟངས་ག་འདྲ་ཅིག་ལ། ག་འདྲ་ཅིག་ཆགས་མ་ཆགས་དེ་ཨ་ནི། དེ་འདྲས་ཀྱི་མི་རབས་ཕྱི་མ་དེ་ཚོ་ལ་སློབ་གསོའི་གྱི་བྱ་བཞག་ཨ་ནི་ག་འདྲ་བསྐྲུན་མ་བསྐྲུན་ལ་རག་ལས་ཀྱི་ཡོད་རེད། བྱས་ཙང་དེ་འདྲས་ཀྱི་ཨ་ནི་སློབ་གསོའི་གྱི་བྱ་བཞག་དེ་བསྐྲུན་ཡས་དེ་སུའི་ལས་འགན་རེད་ལབ་ན་དགེ་རྒན་གྱི་ཨ་ནི་ལས་འགན་རེད། བྱས་ཙང་དེ་ཡིན་དུས་དགེ་རྒན་གྱི་ལས་འགན་ལབ་ཡས་དེ་བས་མི་རིགས་གཅིག་དང་ཨ་ནི་རྒྱལ་ཁབ་ཅིག་གསོན་མ་གསོན་གྱི་དེ་འདྲས་ཀྱི་གནས་སྟངས་གཅིག་གི་ཐོག་ནས། ཆགས་ཀྱི་ཡོད་སོང་ཙང་དེ་དཔེ་མ་སྲིད་པའི་ནི་དགེ་རྒན་གྱི་འགན་འཁྲི་དེ་གལ་ཆེན་པོ་རེད་ལབ་གནད་དོན་དང་པོ་དེ་དེ་འདྲས་ཅིག་ག་ལ་གསུངས་བཞག། དེ་ནས་གནད་དོན་གཉིས་པ་དེ་ག་རེ་འདུག་ལབ་ན་ད་དེ་འདྲས་ཀྱི་ང་ཚོའི་མི་རབས་ཕྱི་མ་དེ་ང་ཚོས་གསོ་སྐྱོང་བྱས་ཏེ་ཨ་ནི་མི་རབས་ཕྱི་མ་དེ་ཚོ་ཡིན་པ་སོང་ཙང་དེ་འདྲས་ཀྱི་ང་ཚོས་ཀྱི་ང་ཚོས་ཀྱི་མི་རབས་ཕྱི་མ་ནི་བྱིས་པ་དེ་ཚོ་ག་ཚོད་བློ་རིག་རྣམ་རིག་བཀྲ་བ་ཡིན་ནའི་རེད་བླུན་པོ་ཡིན་ནའི་རེད་མི་གཤིས་བཟང་པོ་ཡོད་ནའི་རེད་མི་གཤིས་ངན་པོ་ཡོད་ནའི་འདྲ་བཟང་ངན་གང་འདྲ་ཅིག་ཆགས་མ་ཆགས་དེ་ཨ་ནི་ད་ལྟ་ང་ཚོ་སྐབས་བབས་པའི་ཀྱི་སློབ་གསོའི་བྱ་གཞག་ནང་ཞུགས་མཁན་གྱི་ཨ་ནི་དགེ་རྒན་དེ་ཚོ་ལ་རག་ལས་ཀྱི་ཡོད་པ་སོང་ཙང་ཨ་ནི་ཕྲུ་གུ་ལ། མ་འོངས་མི་རབས་ཕྱི་མ་དེ་ཚོ་ལ་དབྱེ་འབྱེད་མེད་པའི་ཐོག་ནས་ཨ་ནི་ང་ཚོ་ཡི་སློབ་གསོའི་གི་བྱ་བཞག་དེ་ཨ་ནི་བསྐྲུན་དགོས་དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད་ལབ་གནད་དོན་གཉིས་པ་དེ་འདུག་ཟེར་ནས་གསུངས་འདུག། ཨ་ནི་གནད་དོན་གསུམ་པ་དེ་ག་རེ་ཟེར་ལབ་ན་དེ་འདྲས་གི་ང་ཚོའི་གི་ཨ་ནི་མི་རབས་ཕྱི་མ་འདི་མི་ཡ་རབས་ཅིག་ཆགས་ཀྱི་ཡོད་ན་འདྲ་སྤྱི་ཚོགས་ལ་ཕན་ཐོགས་པའི་མི་ཞིག་ཆགས་ཀྱི་ཡོད་ན་འདྲ་སྤྱི་ཚོགས་ལ་ཕན་གནོད་སྐྱེལ་མཁན་གྱི་མི་ཞིག་ཆགས་ཀྱི་ཡོད་ནའི་འདྲ། ཧ་འདྲ་མིའི་ནང་ནས་ཡང་རྩེ་འམ་ཕུལ་དུ་བྱུང་བ་ཞིག་ཆགས་ཀྱི་ཡོད་ནའི་འདི་ག་ཚང་མའི་ཀྱི་འགན་འཁྲི་དེ་སུ་ལ་ཡོད་རེད་ལབ་ན་ཨ་ནི་དགེ་རྒན་དགེ་རྒན་ལ་རག་ལས་ཡོད་རེད། བྱས་ཙང་དེ་འདྲས་ཡིན་དུས་དགེ་རྒན་གྱི་འགན་འཁྲི་དེ་དཔེ་མ་སྲིད་པའི་གནད་དོན་ཨ་ནི་གནད་འགག་ཆེན་པོ་ཅིག་ཡིན་པའི་ཐོག་ནས་ཨ་ནི་འགྲེལ་བཤད་གནང་འདུག། དེ་ནས་གནད་དོན་གསུམ་པ་དེ་ག་རེ་ཟེར་ལབ་ན་ད་ཆེས་ཆུང་ས་ནས་བཤད་ན་ས་ཕྱོགས་གཅིག་རེད་ཆེ་ས་ནས་བཤད་ན་མི་རིགས་གཅིག་ཆགས་ཀྱི་ཡོད་རེད། བྱས་ཙང་དེ་འདྲས་ཀྱི་ཨ་ནི་མི་རིགས་གཅིག་གི་མ་འོངས་པའི་གི་སེམས་རྟེན་དེ་མི་རབས་ཕྱི་མ་ཡིན་པ་སོང་ཙང་དེ་འདྲས་གི་མི་རབས་ཕྱི་མ་དེ་ལ་སློབ་གསོའི་བྱ་བཞག་སྤྲད་ཡས་དེ་དགེ་རྒན་གི་ལས་འགན་རེད། ཡིན་ནའི་དེ་དགེ་རྒན་གི་ལས་འགན་རེད། ཟེར་བའི་སྐབས་སུ་དགེ་རྒན་གཅིག་གཉིས་ལ་རག་ལས་གི་མ་རེད་ཨ་ནི་དགེ་རྒན་ཚང་མ་དེ་འདྲས་གི་དགེ་རྒན་གི་བྱ་བཞག་དེ་ག་རེ་ལབ་ན་དགེ་རྒན་ཚང་མ་མཉམ་རུབ་ཐོག་ནས་སྒྲུབ་དགོས་ཡས་གི་ཨ་ནི་ལས་དོན་གལ་ཆེན་པོ་གཅིག་ཡིན་པ་ལ་ཡིན་པ་གཅིག་ཨ་ནི་གསུངས་གནང་འདུག། དེ་ཡང་དགེ་རྒན་མི་རེ་ངོ་རེས་སོ་སོའི་གི་ཕྲག་པའི་ཐོག་ལ་ཡོད་པའི་འགན་དེ་ལ་བསམ་ནས་ལས་དོན་སྒྲུབ་དགོས་རེད། དེ་མ་ཡིན་པར་དགེ་རྒན་གཅིག་གིས་ངས་ཀྱི་འགན་ལས་མེད་དགེ་རྒན་གཞན་པ་གཅིག་གིས་ང་ལ་ཡང་མེད་ལབ་དེ་འདྲས་བྱས་ནས་ཕར་ཚུར་གཡོལ་བསྡད་པ་ཡིན་ན་མཐའ་མ་དེ་ལ་སུ་གཅིག་ལ་རག་ལས་ས་ཡོད་མ་རེད། བྱས་ཙང་དེ་འདྲས་ཀྱིས་ང་ཚོའི་མི་རབས་འདི་ཕུང་འགྲོ་ཡས་ཀྱི་གནས་སྟངས་ཆགས་ཀྱི་ཡོད་རེད། བྱས་ཙང་དགེ་རྒན་གྱི་བྱ་བཞག་འདི་དགེ་རྒན་ཚང་མས་ཀྱི་དཔུང་པ་མཉམ་གཤིབ་ཀྱི་ཐོག་ནས་སྒྲུབ་དགོས་ཡས་ཀྱི་ལས་དོན་གལ་ཆེན་པོ་ཅིག་རེད་ལབ་གསུངས་བཞག་ར། ནས་གནད་དོན་བཞི་པ་དེ་ལ་ག་རེ་གསུངས་བཞག་ཟེར་ན་ཨ་ནེ་སྤྱིར་བཏང་མི་རིགས་མི་ཚང་མ་ལོ་ལ་སོ་སོའི་གི་ཕྲག་པའི་སྒང་ལ་ཆེ་ཆུང་ལ་མ་ལྟོས་པའི་འགན་རེ་ཡོད་རེད། བྱས་ཙང་དེ་ཡིན་དུས་དགེ་རྒན་གི་ཕྲག་པའི་སྒང་ལ་ཡོད་པའི་འགན་དེ་ཧ་ཅང་གི་ལྗིད་པོ་དང་ཧ་ཅང་གི་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་དེ་ཆགས་དགོས་ཡའི་རྒྱུ་མཚན་ག་རེ་རེད་ལབ་ན་ཨ་ནེ་དེ་འདྲས་གི་དགེ་རྒན་གི་གསོ་སྐྱོང་བྱེད་ཡ་དང་དགེ་རྒན་གི་སློབ་གསོའི་བྱ་བཞག་ནང་ལ་ཞུགས་ཡ་དེ་ག་རེ་ལབ་ན་ཨ་ནེ་མི་རིགས་གཅིག་དང་རྒྱལ་ཁབ་གཅིག་གི་གསོན་མ་གསོན་གི་གནས་སྟངས་སྒང་ལ་ཐུག་གི་ཡོད་པ་སོང་ཙང་དེ་འདྲས་གི་མི་རབས་ཕྱི་མ་གསོ་སྐྱོང་བྱེད་ཡ་གི། འགན་འདི་དགེ་རྒན་ལ་ཡོད་པར་སོང་ཙང་ཨ་ནི་དགེ་རྒན་གྱི་ཕྲག་པའི་ཐོག་ལ་ཡོད་པའི་འགན་འདི་ཨ་ནི་ཡང་རྩེའི་ནང་གི་ཡང་རྩེ་དང་ཨ་ནི་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་རེད་ལབ་ནས་གནད་དོན་བཞི་པ་དེ་འདི་འདྲ་གསུངས་བཞག་ར། གནད་དོན་ལྔ་པ་དེ་ག་རེ་གསུངས་བཞག་ལབ་ན་དེ་འདྲ་ཡིན་དེ་འདྲས་ཀྱི་དགེ་རྒན་གྱི་ཨ་ནི་ཕྲག་པའི་ཁ་ལ་ཡོད་པའི་ཁུར་དེ་ཧ་ཅང་གི་དེ་འདྲའི་གནད་འགག་ཆེན་པོ་དང་གཟི་བརྗིད་ཆེན་པོ་དང་དེ་འདྲས་ཡིན་པ་ཡིན་དུས་ཙམ་པ་ཡ་ཨ་ནི་དགེ་རྒན་མི་རེ་ངོ་རེས་ཀྱིས་བསམ་བློ་བཏང་ནས་དགེ་རྒན་གྱི་ལས་ཀ་དེ་སོ་སོའི་གི་ནུས་པ་ག་ཚོད་ཡོད་པ་དང་རང་ནུས་ཅི་ཅི་ནུས་འདི་དག་སྤུངས་དགོས་ཡ་དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད། བྱས་ཙང་འདི་འདྲ་ཡིན་དུས་དགེ་རྒན་གྱི་ག་ཟེར་དགེ་རྒན་གྱི་ལས་གནས་འདི་སྒང་ལ་སོ་སོའི་གི་ནུས་པ་གང་ཡོད་པ་དེ་སྤུངས་མ་ཐུབ་པ་ད་ག་ནང་བཞིན་སློབ་གསོའི་བྱ་བཞག་སྒང་ལ་སོ་སོ་ལས་ཀ་ལོར་དབྱིངས་མེད་པ་ལ་སོགས་པ་ཨ་ལོ་རེའི་གི་ད་ཟླ་རེའི་གི་ཟླ་ཕོགས་འདྲ་པོ་དེ་འདྲས་ཙམ་གྱི་དོན་དག་ལ་གཉེར་སྡོད་ཀྱི་ཡོད་ན་ཨ་འདི་འདྲས་ཀྱི་ལས་འདི་འདྲས་ཡིན་པའི་དགེ་རྒན་དེ་ཚོ་ག་དུས་ནས་དུས་ནམ་ཡང་དགེ་རྒན་གྱི་ལས་གནས་ལ་མ་བསྡད་བྱས་ནས་སོ་སོ་རང་ངོས་ནས་ཨ་ནི་ལས་ཀ་གཞན་པ་གཅིག་ལ་ཕར་སྤོ་དགོས་ཡ་དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད་ལབ་ནས་གནད་དོན་ལྔ་པ་དེ་འདུག་གསུངས་བཞག། ནས་གནད་དོན་དྲུག་པ་དེ་ག་རེ་འདུག་ལབ་ན་ད་ང་ཚོའི་གི་མི་རབས་ཕྱི་མ་ང་ཚོའི་གི་སེམས་གཏིང་གི་རེ་བ་བཅོལ་སའི་གི་མི་རབས་ཕྱི་མ་དེ་ཚོ་ཨ་ནི་ཡར་རྒྱས་འགྲོ་དང་མ་འགྲོ་དེ་རིག་གནས་ལ་རག་ལས་གི་རེད། རིག་གནས་ཡར་རྒྱས་འགྲོ་དང་མ་འགྲོ་དེ་དགེ་རྒན་ལ་རག་ལས་གི་རེད། ཨ་ནི་དགེ་རྒན་ཡང་དག་པ་ཞིག་ཡོང་མ་ཡོང་དེ་ག་བར་རག་ལས་གི་རེད་ལབ་ན་ཨ་ནི་དགེ་རྒན་སོ་སོའི་གི་ཕྲག་ཐོག་ལ་ཡོད་པའི་འགན་དེ་འགན་ལྗིད་པོ་ཡིན་པ་དང་གཟི་བརྗིད་ལྡན་པ་ཡིན་པ་དང་ཨ་ནི་བོད་དཀར་ལོ་རླབས་ཆེན་ཅིག་ཡིན་པ་དེ་ངོས་ཟིན་མ་ཟིན་ཁ་རག་ལས་ཀྱི་རེད། བྱས་ཙང་དེ་ཡིན་དུས་དགེ་རྒན་ག་དུས་ནས་སོ་སོའི་ཕྲག་པའི་ཁ་ལ་ཡོད་པའི་འགན་དེ་དཔེ་མ་སྲིད་པའི་གཟི་བརྗིད་ཆེན་པོ་ཡིན་པ་ཅིག་ལ་ཨང་ངོས་འཛིན་བྱེད་ཐུབ་དགོས་དགོས་ཀྱི་རེད་ལབ་གསུངས་བཞག་ར། ཨ་ནི་དེ་ནས་ལྷག་དོན་དུ་ད་དཔེ་མ་སྲིད་པའི་གལ་ཆེན་པོ་དེ་ག་རེ་རེད་ལབ་ན་ཨ་ནི་ང་ཚོའི་མི་རབས་ཕྱི་མ་དེ་ཚོ་ཨ་ནི་དེང་དུས་ཀྱི་ད་འདབ་གཤོག་གཉིས་ལྡན་གྱི་ཨ་ནི་སློབ་མ་བཟང་པོ་ཅིག་དང་མ་འོངས་པ་ལ་སོ་སོའི་གི་མི་རིགས་དང་སྐད་ཡིག་དང་ད་ག་ནང་བཞིན་སོ་སོའི་རྒྱལ་ཁབ་ལ་སོགས་པ་དེའི་སྒང་ལ་དཔེ་ཞབས་འདེགས་ཨ་ནི་ཡང་དག་པ་ཅིག་བསྒྲུབ་ཐུབ་ཡས་བསྒྲུབ་ཐུབ་ཡས་ཀྱི་སློབ་མ་ཅིག་གསོ་སྐྱོང་བྱེད་དགོས་པ་དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད་ལབ་གསུངས་བཞག་ར། ཨ་ནི་དེ་རིང་གི་བཤད་མཚམས་དེ་འདྲས་ཤིག་མདོར་བསྡུས་པའི་ངང་ནས་མར་ཨ་ནི་འགྲེལ་བཤད་བསྐྱོན་པ་ཡིན་གཅིག་ནས་དུས་ཚོད་མི་འདུག་གཅིག་ནས་ཨ་ནི། སྐར་མ་ཞེ་རག། སྐར་མ་ཞེ་དྲག་བཏང་ཡས་མི་འདུག་བྱས་ཙང་དེ་རིང་ངས་དེ་ཨ་ནི་མདོར་བསྡུས་པའི་ངང་ནས་མར་ཨ་ནི། རྣམ་པ་ཚོ་ལ་མར་འགྲེལ་བཤད་བསྐྱོན་ཡོད་ཚང་མས་ཀྱིས་ཡག་པོ་མཁྱེན། མཁྱེན་རྟོགས་ཡོང་བའི་རེ་བ་དང། ཨ་ནི་དགེ་རྒན་བཟང་པོ་ཅིག་དང་དགེ་རྒན་ཨ་ནི། རླབས་ཆེན་གྱི་དགེ་རྒན་ཅིག་ཡོང་ཡས་ཀྱི་རེ་བ་དང་སྨོན་ལམ་ཞུ་ཨ་ནི་སྨོན་ལམ་ཞུ་གི་ཡོད་ཐུགས་རྗེ་གནང། རྒན་འཇིགས་མེད་ལགས་ཐུགས་རྗེ་ཆེ། རྒན་ལགས་ཀྱི་རླུང་འཕྲིན་ཐོག་གསན་རྒྱུ་བྱུང་ན་དྲན་པའི་གི་རེ་སྐུལ་གྱི་གཞས་འདི་གཞས་སྒྲ་སྙན་ཆུང་ཆུང་ཞེས་པ་དེ་རེད་ཤག་རྣམ་པ་ལྷན་རྒྱས་སྒྲ་སྙན་ཆུང་ཆུང་ཞེས་པའི་གཞས་འདི་ཐུགས་དགྱེས་གསན་ཡོང་བ་ཞུ།

དེ་ནས་རྒན་ཚེ་རིང་མཁའ་འགྲོ་ལགས་ཀྱིས་དཔེ་དེབ་དུས་རབས་ཀྱི་རྔ་སྒྲའི་ནང་ནས་བརྗོད་གཞི་སློབ་མ་བྱམས་པས་སྐྱོང་ཚུལ་ཞེས་པའི་ཐོག་ལ་གསུངས་པ་གསན་རོགས། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གསན་འཇོག་གནང་མཁན། འཛམ་གླིང་ཡུལ་གྲུ་གང་སར་གནས་པའི་བོད་རིགས་སྤུན་ཟླ་ཡོངས་ལ་ཡང་དུས་གསུམ་བདེ་ལེགས་ཞུ་བ་དང་སྦྲགས་ཁ་སྔོན་དཔེ་དེབ་ལྗགས་ཀློག་ཞུས་པའི་ལེ་ཚན་ནས་དུས་རབས་ཀྱི་རྔ་སྒྲ་ཞེས་པའི་དཔེ་དེབ། མཁན་ཆེན་ཚུལ་ཁྲིམས་བློ་གྲོས་མཆོག་གིས་ལྗགས་རྩོམ་གནང་བའི་དཔེ་དེབ་འདི། ང་ཚོ་བོད་ཡིག་སྡེ་ཚན་ངོས་ནས་ལྗགས་ཀློག་ཞུས་པའི་ནང་ནས། སྐབས་སུ་བབས་པ་གུས་མོ་ལེའུ་ལྔ་པའི་ནང་ནས། སློབ་མ་བྱམས་པས་སྐྱོང་ཚུལ་ཞེས་པའི་བརྗོད་གཞིའི་ཐོག་གང་ཐུབ་ཀྱིས་ནང་དོན་སྙིང་བསྡུས་ཤིག་ཞུ་ཡས་ཀྱི་འབད་བརྩོན་ཞུ་ཡི་ཡིན། ཐོག་མ་དེ་ལ་ཡང་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་གུས་མོར་གོ་སྐབས་དེ་འདྲའི་གནང་བ་འདི་ལ་ཡང་སྙིང་ཐག་པ་ངོས་ནས་ཐུགས་རྗེ་གནང་ཞུ་ཡས་ཡིན། ད་གུས་མོ་གི་བརྗོད་གཞི་དེ་ག་རེ་ཆགས་ཀྱི་ཡོད་ཟེར་ན། སློབ་མ་བྱམས་པས་སྐྱོང་ཚུལ། ད་རྩོམ་པ་པོ་གིས་ག་རེ་གསུངས་འདུག་ཟེར་ན། སྤྱིར་ང་ཚོ་དགེ་རྒན་ཞིག་ཡིན་ན། ཐོག་མའི་གནས་སྐབས་སུ་དོན་ཚན་ཆེན་པོ་གསུམ་གྱི་སྒང་ལ་ཞུས་བཞག། དང་པོ་འདི་ལ་ཡ་རང་གི་བྱ་བའི་རང་བཞིན། སོ་སོ་རང་གི་སྐབས་བབ་ཀྱི་ལས་ཀ་གི་རང་བཞིན་ག་རེ་ཡིན་པ་དེ་སོ་སོ་ཧ་གོ་ཐུབ་ཡ་དང་པོ་དེ་བྱེད། གཉིས་པ་དེ་རང་གི་བྱ་བའི་ཕན་ནུས། སོ་སོ་རང་གི་ལས་ཀ་དེ་གི་ཕན་ཐོགས་ག་ཚོད་ཐུབ་ཀྱི་ཡོད་པ་དང། གནོད་བསྐྱལ་བ་ཡིན་ན་གནོད་ཚབས་ཆེན་པོ་ག་ཚོད་ཡོད་མེད། ད་ག་ནང་བཞིན་རང་གི་བྱ་བའི་འགན་འཁྲི་སྐབས་བབ་ཀྱི་སོ་སོ་ལས་འགན་ག་རེ་ཡིན་པ། དོན་ཚན་འདི་གསུམ་དགེ་རྒན་ཞིག་ནས་ངེས་པར་དུ་ཧ་གོ་དགོས་ཡ་འདི་གནད་འགག་ཆེན་པོ་ཡིན་པ་གསུངས་ཤག་ད་ག་ནང་བཞིན་གི་ད་རྒན་ལགས་ཤིག་གི་སློབ་མ་ལ་ཡ་སློབ་ཁྲིད་བྱེད་སྟངས་ཀྱི་སྐོར་ལ་ཡ་སྤྱིར་བཏང། རྩོམ་པ་པོ་གིས་འདི་འདྲའི་གི་སློབ་ཕྲུག་སློབ་ཁྲིད་བྱེད་སྟངས་སྒང་ལ་ཡ་མང་པོ་ཡོད་རེད་གསུངས་ཤག་དེས་ན་སྐབས་སུ་བབ་པ་སློབ་ཁྲིད་བྱེད་པའི་སྐབས་སུ་གནད་དོན་གཙོ་བོ་དེ་ག་རེ་དགོས་ཀྱི་རེད་ལབ་ན་ཁོང་གིས་ག་རེ་གསུངས་ཤག་ལབ་ན། དགེ་རྒན་རྣམ་པས་སོ་སོ་མི་རིགས་ཀྱི་རིག་གནས་དང་སློབ་གསོའི་བྱ་བ་བསྒྲུབ་པ་དེ་སྙིང་དོན་དང་ལྡན་པ་ཞིག་དང་འདི་ཕན་ནུས་ཅན་གྱི་བྱ་བ་ཞིག་དང་འདི་འགན་འཁྲི་དང་ལྡན་པའི་བྱ་བ་ཞིག་ཡིན་པར་སྔོན་དུ་སོང་བའི་ཐོག་ནས་སློབ་ཁྲིད་བྱེད་ཀྱི་ཡོད། བྱས་ཙང་ཁོང་གིས་གཙོ་བོ་ག་རེ་གསུངས་ཟེར་ན་ང་ཚོ་སློབ་ཕྲུག་ཅིག་ལ་ཡ། སློབ་ཁྲིད་མ་བྱས་པའི་སྔོན་ལ་ཡང་ང་ཚོའི་གི་སེམས་ནང་ལ་ཡང་ག་འདྲས་ཞིག་དགོས་རེད་ཟེར་ན། རང་མི་རིགས་ཀྱི་རིག་གནས་འདི་རྩ་ཆེན་པོ་ཡིན་པ་དང། སློབ་གསོ་གི་བྱ་བ་སྒྲུབ་ཡ་འདི་ཨ་ནི་གལ་ཆེན་པོ་ཞིག་ལ་སེམས་བྱས། སོ་སོ་གི་བྱ་བ་འདི་ཕན་ཐོགས་དང་གནོད་ཅན་གྱི་བྱ་བ་ཕན་ཅིག་ཐོགས་པ་ཡིན་ན་ཕན་ཐོགས་རྒྱ་ཆེན་པོ་ཡོད་པ། ད་ག་ནང་བཞིན་གྱི་གནོད་ཚབས་ཅིག་བྱས་པ་ཡིན་ན་ཨ་ནི་གནོད་ཚབས་རྒྱ་ཆེན་པོ་ཡོད་པ་འདི་འདྲས་དང་ད་ག་ནང་བཞིན་གྱི་དགེ་རྒན་གྱི་ལས་གནས་དེ་གཞན་དང་མ་འདྲ་བར་ལས་འགན་དེ་འགན་འཁྲི་དང་ལྡན་པ་སོ་སོ་ལས་འགན་དེ་དཔེ་མི་སྲིད་ཀྱི་ལས་འགན་སོ་སོ་ཡི་ཐོག་ལ་ཡ་འགན་ཆེན་པོ་ཡོད་པ་འདི་ཧ་གོ་བའི་ཐོག་ནས་ཨ་ནི་སོ་སོ་གི་སློབ་ཕྲུག་ལ་ཡ་སློབ་ཁྲིད་བྱེད་དགོས་རེད་གསུངས་ཤག་བྱས་ན་གསུངས་པ་རེད་ད་སློབ་ཁྲིད་ག་འདྲའི་བྱས་ནས་བྱེད་དགོས་རེད་པས། བྱས་ཙང་ཁོང་གིས་སྡོམ་གྱི་ཚིགས་བཅད་ནང་ལ་བརྒྱབ་ཤག་བར་དུ་བྱམས་པའི་སེམས་ཀྱིས་ནི་འཇམ་རྩུབ་རན་པར་སྦྱོར་བ་ཡིས་རིག་པའི་རྣམ་གྲངས་སློབ་པ་དང་བླང་དོར་ཚུལ་བཞིན་བསྟན་པར་བྱ། བྱས་ཙང་ང་ཚོ་སློབ་ཁྲིད་འདི་ག་འདྲའི་བྱེད་དགོས་རེད་ཟེར་ན་ཐོག་མར་ཀུན་སློང་གོང་ལ་བཤད་པ་ནང་བཞིན་འདི་འདྲས་ཡོད་པའི་ཐོག་ལ་སློབ་ཁྲིད་བྱེད་པའི་སྐབས་སུ་ཡང་ང་ཚོ་གིས་ག་འདྲའི་འཕྱི་བོར་ཟེར་ན། བར་དུ་བྱམས་པའི་སེམས་ཀྱིས་ནི་བྱས་ཙང་སྐབས་སུ་བབ་པ་ངེད་ཀྱི་བརྗོད་གཞི་འདི་སློབ་མ་བྱམས་པས་སྐྱོང་ཚུལ་ལས་འདི་བ། སློབ་ཕྲུག་ལ་ཡང་སློབ་སྦྱོང། མ་སྤྲད་སྔོན་ལ་ཡང་དགེ་རྒན་གྱི་སེམས་ནང་ལ་ག་འདྲའི་ཞིག་དགོས་རེད་ཟེར་ན་རང་གི་སློབ་སྦྱོང་སྤྲད་ས་ཡུལ་དེ་ལ་ཡང། བྱམས་པ་དང་ལྡན་པའི་ཐོག་ནས་བྱམས་པའི་སེམས་ཀྱིས་ནི། འདི་འདྲས་ཅིག་དགོས་ཀྱི་ཡོད་རེད་གསུངས་ཤག་ད་འདིའི་གི་དགེ་རྒན་གྱིས་ད། ལུས་ངག་གི་རྣམ་འགྱུར་བསྟན་དགོས་རེད་བ་སྦྱོར་བ་འདི་ག་འདྲས་ཞིག་དགོས་རེད་ཟེར་ན། འཇམ་རྩུབ་རན་པར་སྦྱོར་བ་ཡིས། ད་སློབ་ཕྲུག་ལ་འཇམ་དྲགས་ན་འཇམ་པའི་སྐྱོན་ཡོད་པ་རྩུབ་དྲགས་ན་རྩུབ་པའི་སྐྱོན་ཡོད་པ་བྱས་ཙང་རང་ཉིད་ཀྱི་སྦྱོར་བ་འདི་དངོས་སུ་ལས་ཀ་བྱེད་པའི་སྐབས་སུ་འཇམ་རྩུབ་རན་པའི་ཐོག་ནས་སློབ་ཕྲུག་བསྐྱང་དགོས་སློབ་མ་བསྐྱང་དགོས་རེད་གསུངས་ཤག་ད་ག་ནང་བཞིན་གྱི་རིག་པའི་རྣམ་གྲངས་སློབ་པ་དང་ད་སློབ་མ་ལ་ཡང་ང་ཚོ་སློབ་སྦྱོང་སྤྲད་མཁན་ཡིན་པ་སོང་ཙང་རིག་པའི་རྣམ་གྲངས་འདྲ་མིན་ང་ཚོར་འབབ། སློབ་ཕྲུག་ལ་ཡང་བསླབ་དགོས་རེད་གསུངས་ཤག། ད་ག་ནང་བཞིན་བླང་དོར་ཚུལ་བཞིན་བསྟན་པར་བྱ། བླང་དོར་ཟེར་ལབ་དུས་བླང་ཟེར་ལབ་དུས་སོ་སོ་གྱིས་ལེགས་ཆ་དེ་ཡར་ལེན་པ་རེད། དོར་ཟེར་ལབ་དུས་ག་ལ་སྐྱོན་གྱི་ཆ་དེ་གཡུག་པ་རེད་བྱས་ཙང། ལེགས་ཆ་དང། ཨ་ནི་སྐྱོན་ཆ་དེ་ཚུལ་བཞིན་དུ་ཨ་ནི་སློབ་ཕྲུག་ལ་ཡང་མར་བཤད་བྱས། འདི་འདྲའི་གི་ཐོག་ནས་ལམ་ཁ་བསྟན་དགོས་རེད་ཟེར་དེ་ཚིགས་བཅད་གཅིག་གི་ནང་ལ་ཡང་སྡོམ་ཚིག་བརྒྱབ་གནང་ཤག། བྱས་ཙང་ད་འདིའི་རྗེས་ལ་ག་རེ་གསུང་ཟེར་ན་དགེ་རྒན་ཞིག་སློབ་གྲྭའི་ནང་ལ་སློབ་ཁྲིད་བྱས་པ་ཡིན་ན་ད་ང་ཚོ་དགེ་རྒན་ལ་ཡང་དང་པོ་སློབ་ཁྲིད་མ་བྱས་སྔོན་ལ་ཡང་ག་འདྲའི་ཅིག་དགོས་ཀྱི་རེད་ཟེར་ན་དགེ་རྒན་འདི་སློབ་མ་ཐམས་ཅད་ལ་བྱམས་པ་ཡོད་དགོས་ཀྱི་ཡོད་སློབ་མ་ཐམས་ཅད་ལ་ད་བྱམས་པ་འདི་ཡོད་དགོས་ཀྱི་རེད་གསུང་པ་རེད་ད་ང་ཚོ་གི་རྩོམ་པ་པོ་གི་བྱམས་པ་དང་ཕན་སེམས་གང་ལ་དེ་ཁྱད་པར་བཞག་ཤག་བྱམས་པ་འདི་ག་རེ་ཟེར་ན། བྱམས་པ་ཞེས་པ་དེ་ཁ་སང་དེ་རིང་འཛམ་བུ་གླིང་གི་ཐོག་ནས་ཐམས་ཅད་མི་གཞན་ལ་ཕན་སེམས་ཞིག་ལ་ཤེས་ཀྱི་ཡོད་ས་བྱམས་པ་ལབ་པ་ཡིན་ན་ཕར་ཕྱོགས་འདི་ལ་ཕན་ཐོགས་ཡ་གི་བསམ་བློ་འདི་ལ་ཕན་སེམས་ཡོད་པ་ཞིག་ལ་ཤེས་ཀྱི་ཡོད་ད་ཡིན་ན་ཡང་བྱམས་པ་དང་ཕན་སེམས་གཉིས་ཀྱི་བར་ལ་ཡ་ཏི་ཞིག་ཁྱད་པར་ཞིག་ཡོད་ཁྱད་པར་ག་རེ་ཞིག་ཡོད་ཟེར་ན་ཕན་སེམས་ལ་ཡ་ཏི་ང་ཚོ་བོད་ཀྱི་རིག་གནས་ནང་ལ་ཡོད་པ་གི་བྱམས་པ་འདི་དང་ཕྱོགས་འདྲ་བོ་རེད་དེ་ཡིན་ན་ཡང། ཨེས་ཁྱད་པར་ཡོད་པ་འདི་ག་རེད་ཟེར་ན། དཔེར་ན་ང་ཚོ་ཕན་སེམས་འདི་ག་རེད་ཟེར་ན་དཔེར་ན་མི་གཞན་པ་ཅིག་ལ་ཡ། ལུང་པ་འདི་ལ་ཡ་གོད་ཆག་བྱུང་བྱས་ས་ཡོམ་བྱུང་བ་ལ་སོགས་པ། ཆུ་ལོག་བྱུང་བ་ལ་སོགས་པ་དེ་འདྲའི་གི་རང་བྱུང་ཁམས་ཀྱི་འཇིགས་པ་བྱུང་བ། ད་ད་ལྟ་སྐབས་སུ་བབས་པ་ཡིན་ན་ང་ཚོ་འཛམ་བུ་གླིང་གང་སར་ཏོག་དབྱིབས་ནད་ཡམས་ཀྱིས་རྐྱེན་པས་གི། ཨ་ནི་འཛམ་བུ་གླིང་ཡུལ་གྲུ་གང་ས་ལ་ཡང་དཀའ་ངལ་འཕྲད་བསྡད་པ་སོང་ཙང་ད་མི་བ། འདི་འདྲའི་གི་ཐོག་ལ་ཡ་དཔལ་འབྱོར་ཡོད་མཁན་གྱིས་དཔལ་འབྱོར་ཕུད། རོགས་པ་བྱེད་མཁན་གྱིས་རོགས་པ་བྱེད་དེ་འདྲའི་གི་བསམ་བློ་ཡོད་པ་ཞིག་ལ་ཕན་སེམས་ལབ་རེད་གསུངས་ཤག། ད་ང་ཚོ་བྱམས་པ་འདི་ག་འདྲས་རེད་ལབ་པ་ཡིན་ན། ཕན་སེམས་ཡོད་པའི་ཐོག་ནས་བྱམས་པ་འདིའི་གོ་བ་དེ་གཏིང་ཟབ་ཏུ་ལེན་བྱས། བ། འདི་ག་འདྲས་ཟེར་ན། བྱམས་པ་འདི་སོ་སོ་རང་ཉིད་ཀྱི་སློབ་ཕྲུག་དེ་ལ་ཡ་དངོས་གནས་དྲང་གནས་ཀྱི་སློབ་སྦྱོང་དང་ཚད་དང་ལྡན་པ་ཞིག་བཟོ་གི་ཡིན་བསམ་པའི་ཀུན་སློང་ད་ག་ནང་བཞིན་གྱི་ཡོན་ཏན་དང་ལྡན་ནས་བ་སློབ་སྦྱོང་སྤྲད་པ་ཙམ་མ་ཡིན་པ་སློབ་སྦྱོང་ཡོད་མཁན་ཅིག་བཟོས་བྱས་རྗེས་མ་སློབ་ཕྲུག་འདི་ག་འདྲས་བྱ་དགོས་ཟེར་ན། བདེ་སྐྱིད་དང་ལྡན་པའི་གི་བ་མིའི་འཚོ་བ་སྐྱེལ་ཐུབ་པ་བཟོས་པ། ད་ག་ནང་བཞིན་གྱི་སོ་སོ་རང་གི་རིག་གནས་ཀྱི་རིན་ཐང་ལ་བརྟེན་བྱས་སྤྱི་ཚོགས་ལ་ཕན་ཐོགས་ཐུབ་མཁན་ཅིག་ཆགས་ན་བསམ་པའི་གི་བསམ་བློ། དེ་འདྲའི་གི་རྒན་ལགས་ཅིག་གི་ལྷག་བསམ་བཅོས་མ་མ་ཡིན་པ་ཡོད་པ་ཞིག་ལ་ཡ། ཨ་ནི་གི་ལགས་དགེ་རྒན་གྱི་གན་པ་ཟེར་ལབ་ཡ་དེ་གོ་གི་འདུག། བ། ད། ཁོང་རྩོམ་པ་པོ་ག་རེ་གསུངས་ཤེ་ན་དགེ་རྒན་ཞིག་ཡིན་ན་དེ་ལྟ་བུའི་བྱམས་པའི་སེམས་དེ་ཡིན་གཅིག་མིན་གཅིག་དགོས་རེད་གསུངས་ཤག་ཁོང་གིས། བ། གལ་སྲིད་དེ་འདྲའི་གི་བྱམས་པའི་སེམས་ཡོད་མཁན་གྱི་རྒན་ལགས་ཤིག་གིས་སྐྱེད་བསྲིང་བྱས་པའི་སློབ་མ་དང། བྱམས་སེམས་མེད་མཁན་གྱི་རྒན་ལགས་ཤིག་གིས་སྐྱེད་བསྲིང་བྱས་པའི་སློབ་ཕྲུག་གཉིས་གཅིག་པ་ཁྱོན་ནས་མ་རེད་གསུངས་ཤག། བ། ཁོ་གཉིས་བར་ལ་ཡ་ཁྱད་པར་ཡོད་རེད་གསུངས་ཤག་ཨོ། ད་འདི་ནས་མར་དགེ་རྒན་བྱམས་སེམས་དང་ལྡན་པའི་གི་ཐོག་ནས་སློབ་མ་སྐྱེད་སྲིང་བྱེད་པ་དང། དགེ་རྒན་ལ་ཡ་བྱམས་པའི་སེམས་མི་ལྡན་པའི་ཐོག་ནས་སློབ་མ་སྐྱེད་སྲིང་བྱེད་པ་གཉིས་བར་ལ་ཡ་ཁྱད་པར་ཡོད་རེད་གསུངས་ཤག་ད་དགེ་རྒན་བྱམས་སེམས་དང་ལྡན་པའི་ཐོག་ནས་སློབ་མ་སྐྱེད་སྲིང་བྱེད་པ་འདི། ག་འདྲས་ཀྱིས་ཆགས་ཐུབ་ཀྱི་རེད་ཟེར་ན། སློབ་མ་རང་ཉིད་ཡིན་ན་ཡང་སྤྱི་ཚོགས་ལ་ཕན་ཐོགས་ཐུབ་མཁན་གྱི་མི་སྣ་ཞིག་ཏུ་འགྱུར་བ། མི་རིགས་ལ་ཕན་ཐོགས་ཐུབ་མཁན་ཞིག་གི་མི་སྣ་ཞིག་ཏུ་འགྱུར་བ། རང་ཉིད་ཀྱི་མི་ཚེ་འདི་ཡང་བདེ་སྐྱིད་དང་ལྡན་པའི་འཚོ་བ་ཞིག་སྐྱེལ་ཐུབ་མཁན་གྱི་མི་སྣ་ཞིག་ཏུ་འགྱུར་བ། ད་ག་ནང་བཞིན་གྱི་ཤེས་བྱ་ཡོན་ཏན་དང་ལྡན་པ་ཅིག་ཆགས་བ། དགེ་རྒན་བྱམས་པ་དང་ལྡན་པའི་ཞིག་གིས་སྐྱེད་སྲིང་བྱས་པའི་སློབ་མ་ཡིན་པ་སོང་ཙང་དགེ་རྒན་དང། བ། གཅིག་མཚུངས་ཀྱི་ཐོག་ནས་མི་སྣ་ཞིག་ཏུ་འགྱུར་བ་འོ་དེ་འདྲས་ཆགས་ཀྱི་རེད་གསུངས་ཤག། ད་བྱམས་སེམས་མེད་པའི་ཐོག་ནས་སྐྱེད་སྲིང་བྱས་པའི་སློབ་མ་དེ་གཅིག་པ་མ་རེད་གསུངས་ཤག་ད་སོ་སོ་རང་ཉིད་ལ་ཡང་སྤྱི་ཚོགས་ལ་ཕན་ཐོགས་ཀྱི་ཡོད་ན་ཡང་ཨ་ནི་འདི་འདྲའི་གི་བྱམས་སེམས་མེད་པའི་ཐོག་ནས་སྐྱེད་སྲིང་བྱས་པའི་སློབ་མ་དེ་ཨ་ནི་ཁོ་མི་རིགས་ལ་ཕན་ཐོགས་མཁན་མི་སྣ་ཞིག་ཆགས་ཀྱི་མ་རེད་གསུངས་ཤག་ད་ག་ནང་བཞིན་གྱི་རྩོམ་པ་པོ་ག་རེ་གསུངས་འདུག་ཟེར་ན་ཁོ་ལ་ཡང། བྱམས་སེམས་མེད་པའི་ཐོག་ནས་སློབ་ཕྲུག་བསྐྱངས་པ་སོང་ཙང་ཤེས་བྱ་ཡོན་ཏན་ད་སྤྲད་ཐུབ་ཀྱི་རེད་དེ་ཡིན་ནའི་ཁོ་སྤྱི་ཚོགས་ལ་ཕན་པ་དང་མི་རིགས་ལ་ཕན་པ། བ་དེ་འདྲའི་གི་བསམ་བློ་ཀུན་སློང་ཡག་པོ་ཡོད་པའི་མི་སྣ་ཞིག་བཟོས་ཐུབ་ཀྱི་མ་རེད་གསུངས་ཤག། ད་ག་ནང་བཞིན་ག་རེ་གསུངས་ཤག་ལབ་པ་ཡིན་ན་སྤྱིར་མི་ཡི་ནང་དུ་རང་བཞིན་གྱི་བྱམས་སེམས་དང་ལྡན་པ་ཞིག་ཡོད། ཡིན་ན་ཡང་མིའི་རིགས་ཀྱི་སེམས་ཁམས། སེམས་ཁམས་དེ་དེ་འདྲ་ཞིག་མ་རེད་གསུངས་ཤག་བ་སེམས་ཁམས་ནི། བྱས་ཙང་མིའི་རིགས་ཀྱི་སོ་སོ་སོ་ཀྱི་སེམས་ཁམས་དེ་མ་འདྲ་མ་འདྲ་ཡོད་པ་སོང་ཙང་ཨ་ནི་དང་པོ་ཁོ་རང་ནས་བྱམས་སེམས་རང་ཤུགས་ཀྱི་ཐོག་ནས་ཡོད་པ་དེ་ཉུང་ཉུང་རེད་གསུངས་ཤག་སེམས་ཁམས་རིག་པའི་ཐོག་ནས་བཤད་པ་ཡིན་ན་འདྲ་ནང་ཆོས་ཀྱི་ཐོག་ནས་བཤད་པ་ཡིན་ན་འདྲ་སྤྱིར་བཏང་མི་ཚང་མའི་ཀྱི་སེམས་ནང་ལ་ཡ་བྱམས་པ་དང་སྙིང་རྗེ་ཕན་སེམས་ལྷག་བསམ་ཀྱི་ས་བོན་ཡོད་པ་ཤེས་ཀྱི་ཡོད་རེད་སོང་ཤག་ཡིན་ན་ཡང་ད་ང་ཚོ་ག་རེ་བྱེད་དགོས་རེད་ཟེར་ན་ས་བོན་དེ། ཡར་རྒྱས་གོང་འཕེལ་བཏང་ཡག་གི་ཚད་གཞི་འདི་ག་འདྲ་ཞིག་སླེབས་ཡོད་མེད་ཨ་ནི་ཚང་མ་ལོ་གཅིག་པ་མ་རེད་གསུངས་ཤག་དེ་ལ་བརྟེན་ནས་རྒྱུ་མཚན་མང་པོ་ཞིག་ཡོད་རེད་གསུངས་ཤག་ཁོང་གིས་རེད་བ་བྱས་ཙང་ང་ཚོ་རང་བཞིན་གྱི་མི་ཐམས་ཅད་ལ་ཕན་པའི་སེམས་དང་ལྷག་བསམ་ཡོད་མཁན་དེ་ཧ་ཅང་གི་དཀོན་པོ་རེད་གསུངས་ཤག་ད་ཡིན་ན་ཡང་ང་ཚོ་གི་བྱམས་པའི་སེམས་ཞེས་པ་འདི་ང་ཚོ་སྐྱེད་སྲིང་བྱེད་ཡས་ཡོད་རེད་ཡར་རྒྱས་བཏང་ཡས་ཡོད་རེད་བ་སོ་སོ་གི་སེམས་ཀྱི་ཐོག་ནས་ག། གང་དང་གང་ཡིན་པ་འདི་སྦྱོང་བརྡར་བྱེད་ཡས་ཡོད་རེད་གསུངས་བཞག་ང་ཚོ་རེད་བ་བྱམས་པའི་སེམས་འདི་འདི་འདྲས་ཀྱི་དང་པོ་ཁོ་རང་ནས་ང་ཚོར་རང་བཞིན་ལྷན་སྐྱེས་ཀྱི་མེད་པ་སོང་ཙང་ད་མི་ཚང་མའི་བ་རང་བཞིན་འདི་མ་འདྲ་བ་ཡིན་སོང་ཙང་ད་མིའི་སེམས་ཁམས་མ་འདྲ་བ་ཡིན་པ་སོང་ཙང་ས་བོན་འདི་ཚང་མ་ལ་ཡོད་དེ་ཡིན་ན་ཡང་ད་འདི་འདྲས་ཀྱི་ས་བོན་འདི་ཡར་འཕེལ། བ་ཡར་རྒྱས་གོང་འཕེལ་གྱི་ཚད་གཞི་འདི་མ་འདྲ་ཡོད་པ་སོང་ཙང་ཨ་ང་ཚོ་སེམས་ལ་ཡ་སྦྱོང་བརྡར་སྤྲད་དགོས་རེད་གསུངས་ཤག་བྱམས་པའི་སེམས་སྐྱེད་སྲིང་བྱེད་ཡ་འདི་རང་ཉིད་ཀྱི་སེམས་ཀྱི་ཐོག་ལ་ཡ་སྦྱོང་བརྡར་སྤྲད་དགོས་རེད་གསུངས་ཤག་ད་འདི་ཁོང་གིས་དཔེ་མཚོན་སྙིང་རྗེ་མོ་གཅིག་ག་རེ་བཞག་ཤག་ལབ་པ་ཡིན་ན་དཔེར་ན་ལབ་ཤག་ང་ཚོ་ལུས་རྩལ་རྩེད་མཁན་གྱི་མི་ཞིག་ལ་ཡ་བསམ་བློ་བཏང་པ་ཡིན་ན་ཨ་ནི་ཁོ་ལུས་རྩལ་རྩེ་བའི་སྐབས་སུ་ལུས་པོའི་གི་རྣམ་འགྱུར་རེད་ད་ག་ནང་བཞིན་ང་ཚོ་ལུས་རྩལ་རྩེ་མཁན་གྱི་མི་ཞིག་དང་ང་ཚོ་ད་བར་མི་ཕལ་པ་ཞིག་གིས་ཨ་ནི་འདི་འདྲའི་བྱས་པ་གཉིས་ཨ་ནི་གཅིག་པ་མ་རེད་གསུངས་ཟེར་མཁན་སང་བྱས་ཙང་ང་ཚོ་མི་ཕལ་པ་ཞིག་གིས་དུས་རྒྱུན་ལུས་རྩལ་ཁྱོན་ནས་རྩེ་གི་མེད་པ་བྱས་ཨ་ནི་ང་ཚོ་སྦྱོང་བརྡར་བྱས་བྱས། སྦྱོང་བརྡར་ཡུན་རིང་པོ་བྱས་བྱས། བ་ཨ་ནི་ང་ཚོ་དུས་ཚོད་ངེས་ཅན་ཞིག་གི་ནང་ལ་ང་ཚོ་སྦྱོང་བརྡར་བྱེད་ཡོང་བ་སོང་ཙང་ལུས་རྩལ་ཆ་ཚང་རྩེད་ཐུབ་ཀྱི་འདུག་བ་ས་ལུས་རྩལ་པ་ད་ལུས་རྩལ་པ་ལ་འདུག་གང་ལ་ད་དེ་འདྲའི་གི་ད་ལུས་རྩལ་རང་ལ་ཡ་སློབ་སྦྱོང་བྱས་བྱས་ལུས་རྩལ་ཡག་པོ་རྩེད་མཁན་དེ་འདྲ་ཡོད་རེད་བ། དེ་འདྲ་ཅིག་དང་ང་ཚོ་མི་ཕལ་པ་གཉིས་གཅིག་པ་མ་རེད་དེ་ཡིན་ན་ཡང་ང་ཚོ་ལུས་པོ་ལ་ཡ་སྦྱོང་བརྡར་བྱས་པས་ཡིན་ན་ཨ་ནི། ཐ་མ་དེ་ལུས་རྩལ་པ། རྩེད་མོའི་སྦྱོང་བརྡར་ལུས་ཀྱི་རྣམ་འགྱུར་བསྟན་སྟངས་དེ་ཚང་མ་ང་ཚོ་སྦྱོང་བརྡར་བྱས་བྱས་ང་ཚོ་ཡིན་ན་ལུས་རྩལ་དེ་རྩེད་ཐུབ་ཀྱི་འདུག་བ་ལབ། བྱས་ཙང་ང་ཚོ་སེམས་ཁམས་ལ་སྦྱོང་བརྡར་སྤྲད་ཡོད་པ་དེ་ལུས་རྩལ་པ་གཅིག་ལ་ཡ་དཔེ་མཚོན་བཞག་བྱས། ང་ཚོ་སེམས་ལ་སྦྱོང་བརྡར་སྤྲད་ཡ་དེ་སྤྲད་ཐུབ་ཀྱི་རེད་ལབ། བ། བྱས་ཙང་ང་ཚོ་རྩོམ་པ་པོ་ག་རེ་གསུངས་ཟེར་ན་ད་སེམས་ཁམས་ལ་སྦྱོང་བརྡར་སྤྲད་ཡ་དེ་བྱམས་པའི་སེམས་བསྐྱེད་ཡ་དེ་ང་ཚོ་སེམས་ཁམས་ལ་སྦྱོང་བརྡར་སྤྲད་བྱས་ཡར་རྒྱས་བཏང་ཐུབ་ཀྱི་ཡོད་པ་འདི་ལུས་རྩལ་པ་གཅིག་ལ་ཡ་དཔེ་མཚོན་བཞག་བྱས་བཤད་པ་རེད་བ། ད་ག་ནང་བཞིན་ད་ང་ཚོ་སེམས་ཁམས་སྦྱོང་བརྡར་སྤྲད་ཡ་དེ་ཨ་ནི་ང་ཚོ་བོད་ཀྱི་རིག་གནས་ནང་ལ་ཡོད་པ་རེད་གསུངས་རེད། བ། ང་ཚོ་དེ་འདྲའི་ཕྱོགས་གཞན་གཅིག་ནས་འཚོལ་དགོས་ཀྱི་ཡོད་མ་རེད་ང་རང་ཚོ་ཡི་རིག་གནས་ནང་ལ་ཡོད་པ་དེ་ད་ནི་ཚང་མས་ཧ་གོ་གི་རེད་གསུངས་པ་རེད་བ། ད་སློབ་གྲྭའི་ནང་གི་དགེ་རྒན་རྣམ་པ་ཚོ་གིས་ང་ཚོ་བོད་ཀྱི་རིག་གནས་ནང་ཡོད་པ་དེ་ནུས་པ་དེ་ཅུང་ཟད་ཡར་རྒྱས་བཏང་ཡ་རེད་གསུངས་པ་རེད་ད་འདི་ག་རེ་གསུང་གི་ཡོད་ཟེར་ན་ང་ཚོ་བྱམས་པའི་སེམས་དེ་ང་ཚོ་ལ་ཡ་ས་བོན་དེ་ཡོད་པ་སོང་ཙང་ད་ང་ཚོ་ཡར་རྒྱས་བཏང་མ་བཏང་དེ་གང་ལ་ཡ། བ་དཔེ་མཚོན་དེ་ང་ཚོ་ལུས་རྩལ་པ་གཅིག་ལ་ཆ་བཞག་བྱས་བཤད་སོང་བ། བྱས་ཙང། ད་ཁོང་གིས་ག་རེ་གསུངས་འདུག་ཟེར་ན་རྒན་ལགས་རྣམ་པ་ཚོ། ད་འདི་འདྲའི་གི་ནང་ཆོས་ནས་བཤད་བཤད་པའི་གི། ཨ་ནི་ངེད་ཀྱིས་ཁྱེད་རང་ཚོ་ཆོས་སྒྲུབ་དགོས་རེད། རྒན་ལགས་རྣམ་པ་ཚོ་བྱང་ཆུབ་ཀྱི་སེམས་སྒོམ་དགོས་རེད། རྒན་ལགས་རྣམ་པ་ཚོ་སྒོམ་རྒྱག་དགོས་རེད་ཞུ་གི་མེད། བ། དེ། མི་རང་རང་སོ་སོའི་སྒེར་གྱི་དོན་དག་ཅིག་རེད། ཡིན་ན་ཡང་ང་ཚོ་རྒན་ལགས་ཚང་མ་ལོ། རྒན་ལགས་ཀྱིས་སློབ་མ་ལ་ཡ་བྱམས་པའི་སེམས། མེད་པ་ནས་བཟུང་ཨ་ནི་དེའི་ཁྲོད་ཀྱི་བྱ་བ་ག་རེ་བྱས་པས་ཡིན་ན་ཡང་དག་པ་ཞིག་ཡོང་གི་མ་རེད་གསུངས་ཤག་སྤུས་དག་པོ་ཞིག་བ། བྱས་ཙང་ཡང་འདིས་དཔེ་མཚོན་ཅིག་བཞག་གནང་བྱས། ང་ཚོ་ཆོས་ཀྱི་ནང་ནས་བཤད་པའི་ད་དཔེར་ན་མདོ་དང་སྔགས་ཀྱི་གཉིས་ཀར་གྱི་མཚན་ཉིད་དང་ལྡན་པའི་གི་དགེ་རྒན་ཞིག་འདི་འདྲའི་གི་རྒན་ལགས་མང་པོ་ཡོད་རེད་དེ་ཡིན་ན་ཡང་མ་མཐའི་ཚད་གཞི་དེ་གང་ག་རེ་རེད་གསུངས་པས་ཡིན་ན་དེ་རིང། ཁྱོད་མི་གཞན་གྱི་བླ་མ་དགེ་བའི་བཤེས་གཉེན་བྱེད་དགོས་པ་ཞིག་ཡིན་ན་ཁྱོད་ལ་མ་མཐའི་ཚད་གཞི། བྱང་ཆུབ་ཀྱི་སེམས་མེད་ན་དགེ་བའི་བཤེས་གཉེན་བྱེད་པའི་ཐོབ་ཐང་མེད་ཅེས་མཚམས་ཀྱིས་བཅད་ཡོད། བྱས་ཙང་ང་ཚོ་ནང་ཆོས་ནང་ལ་ཡང། མདོ་སྔགས་གཉིས་ཀ་དང་ལྡན་པའི་གི་ཤེས་བྱ་ཡོན་ཏན། བ། ལོ་མང་པོ་དེ་འདྲའི་སློབ་སྦྱོང་གནང་རྗེས་དགེ་བའི་བཤེས་གཉེན་ལོན་བདེ་བ་ཚད་གཞི་མང་པོ། བ། དེ་འདྲས་ཡོད། ཡིན་ན་ཡང་དེ་འདྲས་ཀྱི་རྒན་ལགས་གཅིག་ལ་ཡང་མ་མཐའི་ཚད་གཞི་ག་རེ་དགོས་ཟེར་ན། རྒན་ལགས་འདི་ལ་ཡང་བྱང་ཆུབ་ཀྱི་སེམས་དགོས་རེད་གསུངས་པ་ནང་བཞིན་ང་ཚོའི་རྒན་ལགས་ཚོ་ཡིན་ན་ཡང་སློབ་ཕྲུག་ལ་ཡང་སློབ་ཁྲིད་མ་བྱས་སྔོན་ལ་ཡང་བྱམས་པའི་གི་སེམས་འདི་ངེས་པར་དུ་དགོས་རེད་གསུངས་པ་འདི་དང་དཔེ་མཚོན་གཉིས་འདུག་ཞེས་སྦྱར་བྱས་ཁོང་གིས་གསུངས་གནང་བཞག། བྱས་ཙང་ད་རྩོམ་པ་པོ་གི་མཁན་པོ་ཚུལ་ཁྲིམས་བློ་གྲོས་མཆོག་གིས་ག་རེ་གསུངས་འདུག་ཟེར་ན། ད་འདི་འདྲའི་གི་ནང་པའི་བ་ཆོས་ནི་ཤེས་པའི་གི་དགོན་སྡེ། ཁག་ལ་ཡིན་ན་ཨ་ནི་རྒན་ལགས་དགེ་བའི་བཤེས་གཉེན་རྣམ་པ་ཚོ་འདི་འདྲའི་གི་བྱང་ཆུབ་ཀྱི་སེམས་དགོས་ཀྱི་རེད་གསུངས་པ་རེད་བ་ཐ་ན་མདོ་སྔགས་གཉིས་ཆར་གྱི་བསླབ་པ་མཐར་སོན་བྱེད་དགེ་བའི་བཤེས་གཉེན་གཅིག་ཡིན་ན་ཡང་ད་འདི་འདྲའི་གི་མ་མཐའི་གི་ཚད་གཞི་འདི་བྱང་ཆུབ་སེམས་ཤིག་མེད་པ་ཡིན་ན་དགེ་རྒན་མཚན་ལྡན་ཞིག་ཆགས་ཐུབ་ཀྱི་མ་རེད་གསུངས་ཡ་འདི་ད་ང་ཚོ་སློབ་གྲྭ་ཁག་གི་རྒན་ལགས་རྣམ་པ་ཚོ་ཡིན་ན་བྱང་ཆུབ་ཀྱི་སེམས། དགོས་ཀྱི་ཡོད་རེད་ངས་ལབ་ཀྱི་མེད། ཡིན་ན་ཡང་དངོས་གནས་དྲང་གནས་སློབ་གྲྭའི་དགེ་རྒན་མཚན་ཉིད་དང་ལྡན་པ་ཞིག་དང་དགེ་རྒན་མཚན་ལྡན་ཞིག་བྱེད་དགོས་བསམ་པའི་སོ་སོ་ནང་སེམས་ནང་ལ་ཡང་དེ་འདྲའི་ཡོད་པ་ཡིན་ན་སློབ་མ་ཚང་མ་ལོག་ལ་ཡང་བྱམས་པའི་སེམས་ཡོད་པ་ཞིག་དགོས་ཀྱི་རེད་གསུངས་པ་རེད། གལ་སྲིད་རྒན་ལགས་ཀྱིས་སློབ་མ་ལ་ཡང་བྱམས་སེམས་མེད་པ་ཡིན་ན་རྒན་ལགས་འདི་མཚན་ཉིད་རྩ་བ་ནས་ཚང་མེད་གསུངས་བཞག་རྩོམ་པ་པོ། འོ་དེ་འདྲས་ཅིག་གསུང་བཞག། བྱས་ཙང་ད་རྩོམ་པ་པོ་ག་རེ་གསུང་འདུག་ཟེར་ན་རྒན་ལགས་རྣམ་པ་ཚོ་ལ་ཡང་ཐོག་མར་ཉིད་ནས་བྱམས་པའི་སེམས་ཡོད་མཁན་ཡོད་ན་ད་ཡག་ཤོས་དེ་རེད་གསུང་བཞག། གལ་སྲིད་བྱམས་པའི་སེམས་མེད་པ་ཡིན་ན་ང་རང་ཚོ་རིག་གནས་ནང་ལ་ཡོད་པའི་གི་སེམས་ཁམས་སྦྱོང་བརྡར་བྱེད་དེ་ཐབས་ཤེས་འདི་ཡོད་པ་སོང་ཙང་ང་ཚོ་སེམས་ཁམས་སྦྱོང་བརྡར་བྱེད་དགོས་རེད་གསུང་བཞག། སེམས་ཁམས་སྦྱོང་བརྡར་བྱས་པ་ཡིན་ན། བསམ་པ་ཡག་པོ་ཡོང་གི་རེད་བསམ་བློའི་བཏང་སྟངས་ལ་ཡར་རྒྱས་ཕྱིན་པ། བསམ་པ་ཡག་པོ་བྱུང་བ་ཡིན་ན་སོ་སོ་གི་ལས་ཀ་འདི་ཡག་པོ་ཡོང་གི་རེད་གསུངས་བཞག་བྱས་ཙང་ཁ་སང་དེ་རིང་ང་ཚོའི་སྤྱི་ཚོགས་འདི་ག་འདྲ་ཞིག་རེད་ཟེར་ན་ས་ང་ཚོའི་སྤྱི་ཚོགས་འདི་ག་འདྲ་ཞིག་རེད་ཟེར་ན་ཚང་མ་ལོག་གིས་གཙོ་བོ་འབྲས་བུ་འདི་ལ་བལྟ་གི་རེད་མ་གཏོགས་དེའི་བརྒྱུད་རིམ་ལ་ཡ་བལྟ་གི་མ་རེད་གསུངས་བཞག་བྱས་ཙང་རྒན་ལགས་རྣམ་པ་ཚོ་ཨ་ནི་སོ་སོ་རང་གི་སེམས་ཁམས་ཀྱི་ཐོག་ལ་དོ་སྣང་བྱེད་བྱེད་རང་ཉིད་ཀྱི་སེམས་ཁམས་ལ་སྦྱོང་བརྡར་བྱེད་དེ། ཨ་ནི་སོ་སོ་གི་སློབ་མ་ལ་ཡང་བྱམས་པའི་སེམས་ཡོད་པའི་ཐོག་ནས་སློབ་ཁྲིད་བྱེད་བྱེད་ཨ་ནི་རང་ཉིད་ཀྱི་བྱ་བ་མང་པོ་ཞིག་གི་བ་ཐོག་ལ་ཡ་ཨ་ནི་ཡར་རྒྱས་གོང་འཕེལ་དང་འཐུས་ཤོར་མེད་པ་ཡོང་གི་རེད་གསུངས་ཞག་རྩོམ་པ་པོ་གིས། ད་ག་ནང་བཞིན་གྱི་ད་རྒན་ལགས་ཤིག་ལ་ཡ་སློབ་མ་ལ་ཡ་ཕན་སེམས་དང་བྱམས་པ་མེད་པ་ཡིན་ན་དགེ་རྒན་གྱི་ཚད་གཞི་ལ་སླེབས་ཡོད་མ་རེད་གསུངས་ཞག་ཁོང་གིས། ད་རྒན་ལགས་རྣམ་པ་ཚོ་ཨ་ནི་འདི་ལ་ཡ།

ག་འདྲའི་ཅིག་དགོས་རེད་ཟེར་ན། རྗེས་མ་ཁོ་ཆེན་པོ་ཆགས་རྗེས་སྤྱི་ཚོགས་ལ་ཕན་ཐོགས་ཡོད་པ། མི་རིགས་ཀྱི་རིག་གནས་དང་སློབ་གསོ། བ། བྱས་ཙང་འདི་འདྲའི་གི་ཐོག་ལ་ཕན་ཐོགས་བྱེད་ཐུབ་མཁན་གྱི། ཨ་ནི་སྐྱེད་སྲིང་བྱེད་དགོས་རེད་བསམ་བྱས། ཀུན་སློང་འདི་འདྲས་ཡོད་པའི་ཐོག་ནས་ཨ་ནི་སོ་སོ་གྱི་བསམ་བློ་འདི། བ། འདི་འདྲས་ཅིག་བཞག་བྱས་ན་ང་ཚོ་དགེ་རྒན་རྣམ་པ་ཚོ་ཡིན་ན་ཡང་བསམ་བློ་གཙོ་བོ་དེ་ཨ་ནི་སོ་སོ་རང་གི་ཀུན་སློང་ཡར་རྒྱས་བཏང་བྱས་བྱམས་པའི་སེམས་སླེབས་ཡ་ལ་སེམས་ཀྱི་སྦྱོང་བརྡར་སྤྲད་བྱས་འོ་དེ་འདྲས་ཅིག་གནང་པ་ཡིན་ན་སོ་སོ་གི་ལས་ཀ་དང་ག་རེ་ཡིན་ན་ཡང་དཀའ་ངལ་ལ་ཡང་གདོང་ལེན་བྱེད་ཐུབ་ཀྱི་རེད། དེ་འདི་འདྲས་ཀྱི་བསམ་བློ་ཡོད་པའི་ཐོག་ནས་སོ་སོ་ལ་ཡང་དཀའ་ངལ་དང་གདོང་ལེན་བྱས་ན་རང་གི་ལས་ཀ་དེ་ལ་ཡིན་ན་ཡང། སེམས་ཤུགས་མ་ཆག་པའི་ཐོག་ནས་བ་སོ་སོ་གི་ལས་ཀ་དེ་ལ་ཡང་དབྱིངས་ཞུགས་བྱས་སོ་སོ་ལས་ཀ་དེ་ལ་ཡང་ཨ་ནི་བྱ་བ་རླབས་ཆེན་ཞིག་སྒྲུབ་ཀྱི་ཡོད་བསམ་པའི་གི་ངེས་པ་བརྟན་པོ་རྙེད་ཀྱི་རེད་གསུངས་ཤག་ད་གལ་སྲིད་དེ་འདྲའི་གི་བསམ་བློ་མེད་པ་བྱས་བྱས་སོ་སོ་ཟླ་ཕོག་རྐྱང་རྐྱང་བསམ་བློ་བཏང་བྱས་བྱ་བ་སྒྲུབ་པ་ཡིན་ན་ཨ་ནི་འདི་ཏག་ཏག་འགྲིག་གི་ཡོད་མ་རེད་གསུངས་ཤག་རྩོམ་པ་པོ་གིས་བྱས་ཙང་གཙོ་བོ་འདི་ག་རེ་ཟེར་ན་དགེ་རྒན་ཞིག་ཡིན་ན་ངེས་པར་དུ་སློབ་མ་ལ་བྱམས་པའི་སེམས་དེ་ཡོད་དགོས། བ། ཨ་ནི། ད་རྒན་ལགས་ཤིག་གིས་སློབ་ཕྲུག་སློབ་མ་ལ་འཛིན་སྟངས་དང་སློབ་ཕྲུག་སྐྱོང་སྟངས་དང་མི་འདྲ་བ་ཡོད་རེད་རང་གི་ཐབས་ཤེས་དེ་གཅིག་མཚུངས་མ་ཡིན་དུ་འདྲ་མིན་ཡོད་རེད་ཡིན་ན་ཡང་ང་ཚོ་ལ་ཡང་ཐོག་མར་ག་འདྲས་ཅིག་དགོས་ཟེར་ན་བྱམས་པའི་སེམས་ཡོད་པ་ཅིག་དགོས་ཀྱི་ཡོད་རེད། དོན་ཚན་དང་པོ་འདི་སྒང་ལ་ཡང་ད་སློབ་མ་བྱམས་པས་སྐྱོང་ཚུལ་འདི་སྒང་ལ་ཡང་ཨ་ངས་དཔེ་མཚོན་གཉིས་ཅིག་བཞག་རྗེས་རྩོམ་པ་པོ་གིས་ག་རེ་གསུངས་པ་འདི་ངས་ཁྱེད་རང་ཚོ་ལ་ཡང་ཏོག་ཙམ་ཞུ་གི་ཡོད། ད་གཉིས་པ་འདི་ལ་ཡང་དོན་ཚན་གཉིས་པ་འདི་ལ་ཡང་དགེ་རྒན་གྱི་སྦྱོར་བ་ཆགས་ཀྱི་ཡོད་རེད། དགེ་རྒན་གྱི་བསམ་པ་དགེ་རྒན་གྱི་སྦྱོར་བ། བསམ་པ་སྦྱོར་བ་མཐར་ཐུག་ཟེར་བའི་སྦྱོར་བ། བྱས་ཙང་ད་དགེ་རྒན་གྱི་བསམ་པ་འདི་ག་འདྲས་ཅིག་དགོས་པ་འདི་ངས་གོང་ལ་བཤད་ཟིན་པ་འདི་རེད་བྱམས་པ་དང་ལྡན་པ་ཞིག་དགོས་ཀྱི་ཡོད་པ། བ་ད་དགེ་རྒན་གྱི་སྦྱོར་བ་འདི་སྦྱོར་བ་ཟེར་དུས་སྒང་ལ་བྱ་བ་དངོས་སུ་ལས་ཀ་བྱེད་པ་འདི་རེད་ད། དངོས་སུ་ལས་ཀ་བྱེད་འདི་རེད་ད། སྦྱོར་བ་ཟེར་ན་ལུས་ངག་གི་སྤྱོད་པ་ཡིན་ཞིང་ད་ང་ཚོ་དངོས་སུ་སྦྱོར་བ་དེའི་བྱ་བ་འདི་ལྟ། དངོས་སུ་ལས་ཀ་ཞུ་ཡས་འདི་ག་རེ་ཟེར་ན། ལུས་ཀྱི་ཐོག་ནས་རྣམ་འགྱུར་ག་འདྲའི་བསྟན་བྱས་སློབ་ཁྲིད་བྱེད་ག། ངག་གི་ཐོག་ནས་ཚིག་གི་བེད་སྤྱོད་གཏོང་སྟངས། བ་བཀའ་མོལ་གནང་སྟངས་འདི་འདྲའི་གི་ཐོག་ནས་ཡང་ནི་ག་འདྲའི་ཡིན་པ་འདི་ཏོག་ཙམ་ཞུ་གི་ཡིན། འདི་དགེ་རྒན་གྱི་སྦྱོར་བ་ཆགས་ཀྱི་ཡོད་རེད། བརྗོད་གཞི་དང་པོ་འདི་སྒང་ལ་དགེ་རྒན་གྱི་བསམ་པ་ཆགས་ཀྱི་ཡོད་རེད། ད་སྦྱོར་བ་འདི་ག་འདྲས་ཅིག་རེད་ཟེར་ན། ཁོང་གིས་སྡོམ་ཚིག་བརྒྱབ་པ་འདི་རེད། འཇམ་རྩུབ་རན་པའི་སྦྱོར་བ་ཡིན། བ། ད་གལ་ཆེ་ཤོས་ཀྱི་ད་ང་ཚོ་གི་སྲོལ་རྒྱུན་རིག་གནས་སྒང་ལ་ཡ། རྒན་ལགས་ཀྱི་སློབ་ཁྲིད་བྱེད་སྟངས་སློབ་མ་སྐྱོང་ལུགས་མང་པོ་ཤེས་ཀྱི་ཡོད་རེད་ད་དེང་རབས་ཀྱི་སློབ་གསོ་ཐོག་ནས་ཐབས་ཤེས་གཅིག་ག་རེ་ཡོད་ཟེར་ན་ང་ཚོ་ཇོ། འཇམ་རྩུབ་རན་པར་སྦྱོར་བ་ཡིན་འདི་གནད་འགག་ཆེན་པོ་ཡིན་ས་རེད་ང་རང་ཡི་འདི་ཡག་པོ་འདྲ་ཞིག་མཐོང་སོང། བ། འཇམ་པོ་དང་རྩུབ་པོ་གཉིས་ཀ་རན་པ་ཞིག་གི་ཐོག་ནས་འགྲོ་དགོས་ཀྱི་ཡོད་གསུངས་པ་རེད། ད་ཁོང་གིས་དཔེ་མཚོན་མང་པོ་ཅིག་སྦྱར་གནང་བཞག་མཁས་པ་ཁ་ཤས་ཀྱིས་སློབ་མ་ལ་ཡ། བ། རྩུབ་པོ་ཁྱོན་ནས་བྱེད་ཀྱི་ཡོད་མ་རེད། བ། སློབ་མ་ལ་ཡ་འདི་བྱིས་པ་ཆུང་ཆུང་ཡིན་དུས་སྒང་ལ་ཡ་སློབ་གྲྭའི་ནང་ཡོང་པའི་སྐབས་སུ། སྐྱིད་པོའི་ངང་ནས་སྣང་བ། བ། བདེ་སྐྱིད་ཀྱི་སྣང་བ་རྐྱང་རྐྱང་གི་ཐོག་ནས་འགྲོ་དགོས་རེད་མ་གཏོགས་རྩུབ་པོ་བྱས་པ་ཡིན་ན་སེམས་ནང་ལ་ག་རེ་ཆགས་ཀྱི་རེད་ཟེར་ན་ཞེ་སྡང་དང་ཁོང་ཁྲོ་དེ་བྱས། རྗེས་མ་ཁོ་སྤྱི་ཚོགས་ནང་འགྲོ་དུས་སྒང་ལ་ཡ་མི་ཞེ་སྡང་ཅན་འགྱུར་ཡ་མི་ཁོང་ཁྲོ་ཅན་དུ་འགྱུར་ཡ་བྱས་ཙང་ང་ཚོ་མཁས་པ་ཁག་ཅིག་གིས་སློབ་མ་ལ་ཡ་རྩུབ་པོ་ཁྱོན་ནས་བྱེད་ཀྱི་ཡོད་མ་རེད་བ། དེ་འདྲས་གསུངས་ཤག་ད་འདི་གི་རྩོམ་པ་པོ་ལ་ག་རེ་གསུངས་ཟེར་ན། ཡང་མཁས་པ་ཁ་ཤས་ཀྱིས་ག་རེ་གསུངས་དགོས་ཟེར་ན་སློབ་མ་ལ་ཡ་འཇམ་པོ་བྱས་ཡོད་མ་རེད། སློབ་མ་ལ་འཇམ་པོ་བྱས་པ་ཡིན་ན། འཇམ་པོ་བྱས་དྲགས་བྱས་སྐྱག་ལང་ཤོར་བྱས། བ། ཁོ་རྗེས་མ། རྩུབ་པོ་འགྲོ་ས་མེད་རྒྱུ་འདི་འདྲའི། བ། འཇམ་པོ་རྐྱང་རྐྱང་བྱས་པ་ཡིན་ན་ཡང་འདི་ཡང་འགྲིག་གི་ཡོད་མ་རེད། འཇམ་པོ་བྱས་དྲགས་པ་ཡིན་ན་ད་སྡུག་རུ་སྡུག་རུ་ཕྱིན་བྱས། སློབ་གསོ་རྒྱབ་ནས་མ་ཕན་པ། རིག་གནས་ཀྱི་ཐོག་ནས་མ་ཕན་པ། ཨ་ཁོ་སློབ་གྲྭའི་ནང་ལ་ཡང་འཚོ་བ་ག་འདྲས་སླེབས་རེད་ཟེར་ན་སྐྱིད་པོ་བྱས་ན་འགྲིག་གི་ཡོད་བསམ་བྱས། ཨ་ནི་མ་འོངས་པའི་མདུན་ལམ་ཐོག་ལ་ཡང་ཕན་ཐོགས་ཁྱོན་ནས་བྱུང་ཡོད་མ་རེད་གསུངས་པ་རེད་ད་འཇམ་པོ་རྐྱང་རྐྱང་བྱས་པ་ཡིན་ན་བྱས་ཙང་གསུངས་པ་རེད་རྩོམ་པ་པོ་གིས་མཁན་པོ་ཚུལ་ཁྲིམས་མཆོག་གིས་ཨང། འཇམ་པོ་དང་རྩུབ་པོ་རན་པའི་ཐོག་ནས་འགྲོ་དགོས་རེད་ལབ་ཡ་དེ་གནད་འགག་ཆེན་པོ་ཆགས་བསྡད་རེད། རེད་བ། ད་ཡིན་ན་ང་ཚོ་སྐྱེས་བུ་དམ་པ་དེ་འདྲས་ཡིན་པ་ཡིན་ན་རྩུབ་པོ་བྱས་བྱས། སློབ་མ་བསྐྱངས་པ་ཡིན་ན་སློབ་མ་བསམ་གྱིས་མི་ཁྱབ་པ་དེ་འདྲས་བྱུང་ཡོད་རེད་བ། དཔེར་ན་ང་ཚོ་རྗེ་བཙུན་མི་ལ་རས་པ་ལྟ་བུ་ཡིན་ན། རེད་བ། རྩུབ་པོའི་ཐོག་ནས་བསྐྱངས་བྱས། ཐ་ན་ཚེ་གཅིག་ལུས་གཅིག་ལ་ཡང་སངས་རྒྱས་པ་དེ་འདྲས་ཡང་ཆགས་ཐུབ་ཡོད་རེད་བ། ད་ཡིན་ན་ཡང་ཁོང་གིས་ག་རེ་གསུངས་ཤག་ཟེར་ན། ད་ང་ཚོ་ད་ལྟའི་གི་དུས་ཚོད་འདི་ལ་ཡང། སྐྱེས་བུ་དམ་པ་འདི་འདྲའི་རྗེ་བཙུན་མི་ལ་རས་པ་ནང་བཞིན་འདི་འདྲའི་བསམ་གྱིས་མི་ཁྱབ་པ་བྱུང་མེད་པ་སོང་ཙང་ད་ང་ཚོའི་སློབ་ཕྲུག་ལ་ཡང་ག་འདྲས་བསྐྱངས་ཟེར་ན། འཇམ་པོ་འཇམ་དྲགས་པ་མ་ཡིན་པ་རྩུབ་པོ་རྩུབ་དྲགས་པ་མ་ཡིན་པ་འཇམ་རྩུབ་རན་པའི་ཐོག་ནས་བསྐྱངས་དགོས་རེད་གསུངས་ཤག། རྩོམ་པ་པོ་གིས་དཔེ་མཚོན་ག་རེ་ཞིག་བཞག་འདུག་ཞུས་པ་ཡིན་ན། ཁ་སང་དེ་རིང་ནི་ད་སློབ་གྲྭ་སྐད་གྲགས་ཆེ་བ་འདི་འདྲའི་རིམ་པ་མཐོ་བའི་སློབ་གྲྭ་ད་ང་ཚོ་འདི་འདྲའི་གི་སློབ་ཡོན་མང་པོ་ཕུལ་དགོས་ས་གི་སློབ་གྲྭ་འདི་འདྲའི་ཞིག་གི་ནང་ལ་ཡ་ཨ་ནི་འདིའི་ནང་ལ་ཡ་བླུགས་བཞག་པའི་གི་སློབ་ཕྲུག་འདི་ཚོ་ཡིན་ན་ཡང་སྐུ་དྲག་གི་སློབ་གྲྭ་དང་གཅིག་མཚུངས་ཆགས་བྱས་དཔོན་པོ་ཆེན་པོ་དང་ཚོང་པ་ཆེན་པོའི་བ་འདི་འདྲའི་གི་སློབ་ཕྲུག་རྐྱང་རྐྱང་བྱས་བྱས། སློབ་གསོའི་ཆ་རྐྱེན་ཧ་ཅང་གི་བཟང་པོ་ད་ཕྱིའི་མཐུན་རྐྱེན་དེ་དཔེ་མི་སྲིད་ཀྱི། ཆ་རྐྱེན་ཡག་པོ་དེ་འདྲའི་གི་ནང་ལ་ཡ་བཞག་བྱས་སློབ་གསོ་བྱེད་ཀྱི་རེད་གསུངས་པ་རེད། ད་འདི་འདྲའི་གི་ནང་ལ་ཡ་སློབ་གསོ་བྱས་བཞག་པའི་གི་དཔོན་པོ་དང་སྐུ་དྲག་གི། མི་སྣ་གི། སྤུ་གུ་འདི་ཚོའི་སློབ་ཁྲིད་བྱེད་ས་གི་འདི་འདྲའི་གི་རིམ་པ་མཐོ་བའི་གི་སློབ་གྲྭའི་ནང་ལ་ཡ། ཚིག་རྩུབ་པོ་ཁྱོན་ནས་འགྲོ་ས་ཡོད་མ་རེད་གསུངས་པ་རེད་འཇམ་པོ་རྐྱང་རྐྱང་བྱས་བྱས། བྱས་ཙང་འདི་འདྲའི་གི་ཐོག་ནས་འཇམ་པོ་རྐྱང་རྐྱང་ཐོག་ནས་ཡོང་བ་ཡིན་པ་སོང་ཙང། ཁོང་ཚོ་ལ་ཡ་དཀའ་ངལ་ཞེས་པ་དེ་མིག་གིས་གཏན་ནས་མཐོང་མྱོང་ཡོད་མ་རེད་ཟེར་བ་ད་དཀའ་ངལ་ལབ་ཡག་དེ་ག་འདྲའི་ཞིག་ཡོད་མེད་ཚོར་ཐུབ་ཀྱི་ཡོད་མ་རེད། རྒྱུ་མཚན་ག་རེ་ཟེར་ན་སློབ་གྲྭ་འདིའི་ནང་ལ་ཡ་སྐྱེད་སྲིང་བྱེད་པའི་སྐབས་སུ་ཡ་རྩུབ་པོ་ཁྱོན་ནས་འགྲོ་ས་མེད་བྱས་འཇམ་པོ་རྐྱང་རྐྱང་ཐོག་ནས་བྱས་པ་ཡིན་པ་སོང་ཙང། དགེ་རྒན་ཡིན་ན་འདྲ་ཕ་མ་ཡིན་ན་འདྲ་མི་ཡོངས་སུ་རྫོགས་པ་ཐམས་ཅད་ཁོང་ཚོ་མཐུན་རྐྱེན་རྐྱང་རྐྱང་སྒྲུབ་བསྡད་པ་མ་གཏོགས་ཕྱི་ཡི་མཐུན་རྐྱེན་བཟང་པོ་རྐྱང་རྐྱང་རྒྱུ་མཚན་ག་རེ་དཔལ་འབྱོར་ཡོད་པ་སོང་ཙང་རེད་བ། ད་དེ་འདྲའི་རྐྱང་རྐྱང་བྱས་པ་སོང་ཙང་ཚང་མ་སྒྲུབ་ཀྱི་ཡོད་རེད་སོང་ཙང་ཆ་རྐྱེན་མཐུན་རྐྱེན་ག་རེ་སྤྲད་འོས་ན་ཕྱི་ཡི་མཐུན་རྐྱེན་ཡིན་ན་ཡང་དེ་འདྲའི་གི་ཐོག་ལ་ཡ་ཨ་ནི་སྐྱེད་སྲིང་བྱས་པའི་གི་དཔོན་པོ་དང་བ་སྐུ་དྲག་གི། སྤུ་གུ་དེ་ཚོ་བ་རྗེས་མ་མ་འོངས་པ་ཆེན་པོ་ཆགས་བྱས་ཨ་ཁོ་ཚོ་ག་འདྲའི་ཆགས་རེད་ཟེར་ན་སྤྱི་ཚོགས་འདི་འདྲ་ཞིག་མིན་པར་ཨ་ནི་མི་གཞན་ཕན་པ་སྒྲུབ་མཁན་ཞིག་དང་གནོད་པ་བྱེད་མཁན་ཡང་ཡིན་གྱི་རེད་མི་གཞན་པ་ལ་ཡ་ཨ་ཕན་ཐོགས་ཡ་ད་ག་བ་ག་བ་མི་གཞན་ལ་གནོད་བ། གནོད་སྐྱེལ་མཁན་དེ་འདྲའི་ཆགས་པ། བྱས་ཙང་ད་ཁོ་ཆེན་པོ་ཆགས་བྱས་ཨ་ནི། སེམས་ཁམས་ཀྱི་ཐོག་ནས་དཀའ་ངལ་ཡིན་ན་འདྲ་སྡུག་བསྔལ་ཡིན་ན་འདྲ་དེ་ཚོ་ལ་ཡ་དང་ལེན་བྱས་པའི་གི། སོ་སོ་རང་གིས་གདོང་ལེན་བྱེད་ཀྱི་སྦྱོང་བརྡར་ཐོབ་མེད་པའི་སྐབས་སུ་ཡ་ཨ་ནི་སྐུ་དྲག་གི། བ། བུ་ཕྲུག་དང། ད་ག་ནང་བཞིན་གྱི་དཔོན་པོ་གི་བུ་ཕྲུག། སློབ་གྲྭ་སྐད་གྲགས་ཆེ་བའི་ནང་ལ་ཡ་སློབ་ཡོན་རིན་འབོར་མང་པོ་ཕུལ་བྱས། བ། སློབ་ཡོན་ཚད་མཐོ་པོ་དེ་འདྲའི་ཕུལ་བྱས་དེ་འདྲའི་གི་སྐྱེད་སྲིང་བྱས་པའི་སློབ་མ་དེ་ད་རྗེས་མ་སྤྱི་ཚོགས་ནང་དཀའ་ངལ་འཕྲད་པ་དང་དེ་འདྲའི་གི་ཐོག་ལ་ཡ་སེམས་ཁམས་ལ་སྦྱོང་བརྡར་མེད་པའི་སྐབས་སུ། ཨང་ཁོ་ག་འདྲ་ཞིག་ཆགས་ཀྱི་རེད་ཟེར་ན། སོ་སོ་སོས་ཡང་རང་སྲོག་བཅད་མཁན་མང་པོ་ཞིག་འདི་འདྲས་ཀྱི་སློབ་གྲྭ་ནས་ཡོང་གི་འདུག་གསུངས་པ་རེད། རང་སྲོག་བཅད་མཁན་མང་པོ་ཡོད། བྱས་ཙང་ང་ཚོ་སློབ་གྲྭའི་སྤྱི་ཚོགས་ཀྱི་ཆ་རྐྱེན་བཟང་མི་བཟང་ལ་ཡང་དེ་ཁྱད་པར་ཡོད་པ་མ་རེད་གསུངས་པ་རེད། ཕྱིའི་མཐུན་རྐྱེན་འདི་དག་འབྲིང་ཙམ་བྱུང་ན་འགྲིག་པ་རེད་གཙོ་བོ་དེ་ནང་གི་སེམས་ཀྱི་སྦྱོང་བརྡར་སྤྲད་བྱས་རྒན་ལགས་ཀྱི་ཐོག་ནས་ཡིན་ན་བྱམས་པའི་སེམས་ཀྱི་ཐོག་ནས་སློབ་ཕྲུག་སློབ་མ་བསྐྱངས་བྱས། དགེ་རྒན་གྱིས་དངོས་སུ་ལས་ཀ་བྱེད་པའི་སྐབས་སྦྱོར་བ་དེ་ཡང་འཇམ་རྩུབ་རན་པའི་ཐོག་ནས་བསྐྱངས་པ་ཡིན་ན་ཨ་ནི་སློབ་ཕྲུག་གི་མི་ཚེ་ལ་ཡང་ཕན་ཐོགས་ཀྱི་ཡོད་རེད། ད་དེ་འདྲའི་གྱི་རིམ་པ་ཕྱེ་བའི་གི་ད་སློབ་ཡོན་མཐོ་བོ་ཆེས་མཐོ་བོ་ཕུལ་ས་གི་སློབ་ཕྲུག་བ་སློབ་གྲྭ་ནས་སྐྱེད་སྲིང་བྱས་པའི་སློབ་ཕྲུག་དེ་ཨ་ནི་ཁོ། མ་འོངས་པ་ཁོ་ག་འདྲ་ཅིག་ཆགས་པ་རེད་ཟེར་ན་སོ་སོ་རང་གི་དཀའ་ངལ་ལ་གདོང་ལེན་བྱེད་མ་ཐུབ་མཁན་རང་སྲོག་བཅད་མཁན་འོ་དེ་འདྲའི་ཆགས་པ་དེ་ཁོང་གིས་དཔེ་མཚོན་གྱིས་གསུངས་ཤག། ད་ད་ག་ནང་བཞིན་གྱི་དགེ་རྒན་གྱི་སྦྱོར་བ་དེ་འཇམ་རྩུབ་རན་པའི་ཐོག་ནས་སློབ་ཕྲུག་བསྐྱངས་པ་དེ་བྱས། ད་གཙོ་བོ་དེ་བསམ་སྦྱོར་བསམ་པ་དང་སྦྱོར་བ་གཉིས་ཀ་ཐོག་ནས་རོབ་ཙམ་གྱིས་བཤད་པ་ཡིན་ན། དགེ་རྒན་གྱི་བྱ་བ་གང་ལ་ཡ་བབས་ཡོད་རེད་བ། དགེ་རྒན་གྱི་བྱ་བ་གང་ལ་བབས་ཡོད་པ་གསུངས་ཙང་ད་དགེ་རྒན་གྱི་བྱ་བ་གཙོ་བོ་དེ་ག་རེ་རེད་པས་ཞུས་པ་ཡིན་ན་རྩོམ་པ་པོ་གིས་རིག་པའི་རྣམ་གྲངས་སློབ་པ་དང། ད་སློབ་ཕྲུག་ལ་ཡ་སློབ་མ། རང་གི་སློབ་མ་དེ་ལ་ཡ་སློབ་སྦྱོང་སྤྲད་ཡ་དེ།

མཐར་ཐུག་དེ་ཆགས་ཀྱི་ཡོད་རེད། དགེ་རྒན་གྱི་བསམ་པ་དགེ་རྒན་གྱི་སྦྱོར་བ། ཨ་ནི། མཐར་ཐུག་དེ་དགེ་རྒན་གྱི་མཐར་ཐུག་དེ་མཐར་ཐུག་ཟེར་ན་ཨ་ནི་མཐའ་མའི་གྱི་མཇུག་འབྲས་དེ། བ་ད་མཇུག་འབྲས་དང་གྲུབ་འབྲས་ག་རེ་ཡིན་ན་ཡང། ད་རྩོམ་པ་པོ་གིས་ག་རེ་གསུངས་འདུག་ཟེར་ན། དགེ་རྒན་གྱི་བསམ་པ་དེ་འདྲའི་ཡོད་པའི་ཐོག་ལ་ཡ་བྱམས་པ་དང་ལྡན་པའི་ཐོག་ནས་བསམ་པ་ཡོད་པ་བྱས། སྦྱོར་བ་དེ་ཡང་རྒན་ལགས་ཀྱིས་འཇམ་རྩུབ་རན་པའི་ཐོག་ནས་སློབ་མ་སྐྱེད་སྲིང་བྱས་པ་དེ་བྱས། ཨོ་ད་མཐར་ཐུག་འདི་ག་རེ་ཟེར་ན་སློབ་གྲྭའི་ནང་ལ་ཡ་རིག་གནས་ཙམ་མ་ཡིན་པ་བྱས་ནས་མཐར་ཐུག་གི་འབྲས་བུ་ཡག་པོ་དེ་འབྱུང་ཡ་ལ། དེང་རབས་ཀྱི་ཚན་རིག་དང། བ། ཚན་རིག་གི་ལག་རྩལ་སྐོར་ལ་ཡ། ཨ་ནི། གལ་ཆེན་པོ་ཡིན་པ་ད་དེང་ད་དེང་སང་དུས་རབས་ཉི་ཤུ་རྩ་གཅིག་པ་དེ་འཕྲུལ་ཆས་ཀྱི་དུས་རབས་ཡིན་དུས་སྒང་ལ་ཡ། སློབ་མ་ལ་ཡིན་ན་ཡང། བ། སྲོལ་རྒྱུན་གྱི་རིག་གནས་ཙམ་མ་ཡིན་པ་དེང་དུས་ཀྱི་རིག་གནས་ཡང་བསླབ་བྱས། ད་ག་ནང་བཞིན་གྱི། བ། ལེགས་ཉེས་བླང་དོར་འབྱེད་པའི་རིག་པ་ཞིག་ཀྱང། བ། སློབ་མ་དེ་ལ་ཡ། སློབ་མ་རང་ཉིད་ཀྱི་ངོས་ནས་ལེགས་པའི་ཆ་ག་རེ་ཉེས་པའི་ཆ་ག་རེ་དེ་འདྲའི་གྱི་བླང་དོར། དབྱེ་བ་ཕྱེ་ཐུབ་ཡས་ཀྱི་རིག་པ་ཞིག་ཡོད་པ། འོ་དེ་འདྲའི་གྱི་ཐོག་ནས་མཐར་ཐུག། གྲུབ་འབྲས་དེ་ཡག་པོ་ཡོང་ཡས་ཆེད་ལ་ཡ། ཨ་ནི། སློབ་གྲྭའི་ནང་ནས་སློབ་མ་སྐྱེད་སྲིང་བྱེད་ལུགས་དེ་གཅིག་ནས་སློབ་མ་ལ་ཡ་སློབ་སྦྱོང་ཡག་པོ་སྤྲད་པ། གཉིས་ནས་སློབ་མ་བསམ་བློ་ཡག་པོ་བཟོ་ཡ། བ། འདི་ཨ་ནི། འདི་གཉིས་འདི་དགེ་རྒན་གྱི་ལས་འགན་རེད་གསུངས་བཞག་དགེ་རྒན་གྱི་བསམ་པ་དང་སྦྱོར་བ་གཉིས་འདི། ད་ལས་འགན་འདི་ཨ་ནི་སོ་སོ་རང་ཉིད་ཀྱི་སློབ་མ་ལ་ཡ། བསམ་བློ་དང་ཀུན་སྤྱོད་ཀྱི་བླང་དོར་སྐོར་ནས་ཨ་ནི། ཐོག་ནས། ཡར་རྒྱས་བཏང་བྱས་ཕན་ཐོགས་བསྒྲུབས་པ་ཡིན་ན་ཨ་ནི་མཐར་ཐུག་གི་འབྲས་བུ་དེ་ཡིན་ན་ཡང་འབྲས་བུ་ཕུན་སུམ་ཚོགས་པ་ཞིག་ཡོང་གི་རེད་གསུངས་བཞག། བྱས་ཙང་དགེ་རྒན་གྱི་བྱ་བ་ཡག་པོ་ཞིག་བསྒྲུབ་ཡ་དང་དགེ་རྒན་མཚན་ཉིད་དང་ལྡན་པ་ཞིག་བྱ་ཡ་ལ་རྒན་ལགས་ཀྱི་རིག་གནས་གཅིག་པོ་བསླབས་བསྡད་ན་འགྲིག་གི་མ་རེད་ཨ་ནི་རྒན་ལགས་ཀྱི་བསམ་པ་འདི། ལ། སེམས་ཁམས་ལ་ཡང་སྦྱོང་བརྡར་སྤྲད་བྱས་བསམ་པ་ཀུན་སློང་འདི་ག་འདྲས་ཅིག་དགོས་རེད་ཟེར་ན་བྱམས་པ་དང་ལྡན་པའི་ཐོག་ནས་སློབ་ཁྲིད་བྱེད་ཡ་དང། སྦྱོར་བ་འདི་འཇམ་རྩུབ་རན་པའི་ཐོག་ནས་སློབ་ཁྲིད་བྱས་བྱས། མཐར་ཐུག་འདི་ནི་སློབ་མ་འདི་སྤྱི་ཚོགས་ནང་ལ་ཕན་ཐོགས་པ་མི་རིགས་ལ་ཕན་ཐོགས་པ། ལ། སློབ་མ་འདི་ཡིན་ན་ཡང་དགེ་རྒན་རང་ཉིད་དང་འདྲ་བ་ཞིག་ཆགས་ཐུབ་ཆེད་འདི་འདྲའི་གི་སྐྱེད་སྲིང་བྱེད་ཐུབ་པ་ཡིན་ན། རྒན་ལགས་ཀྱི་མཐར་ཐུག་གི་དམིགས་ཡུལ་འདི་འགྲུབ་པ་རེད་གསུངས་བཞག། ཨོ་ལགས་སོ་ཨོ་ད་འདི་བར་དུ་ངས་སྙིང་བསྡུས་ཅི་མ་ཅིག་ངོ་སྤྲོད་ཞུས་ཡོད་རྣམ་པ་ཚོ་ལ་ཡང་ཐུགས་ཕན་གསོས་པའི་རེ་བ་ཡོད། ཐུགས་རྗེ་གནང། རྒན་ཚེ་རིང་མཁའ་འགྲོ་ལ་ཐུགས་རྗེ་ཆེ། དཔེ་དེབ་དུས་རབས་ཀྱི་ངར་འབྲེལ་ཐོག་ལ་རྡ་སྟེང་སློབ་གྲྭ་ཆེ་བའི་བོད་ཡིག་རྒན་ལགས་ཚོས་དགེ་རྒན་ཆེད་ལས་ལས་འཆར་གནང་པ་འཐུས་ཚང་རྒྱ་ཆེའི་སེར་མོ་ཚོ་ལ་སྙན་སྒྲོན་ཞུས་ཡོད་པས་ལྷན་རྒྱས་ཐུགས་ལ་གོ་རྟོགས་གསར་པ་འཕེལ་ཡོད་པའི་རེ་བ་ཞུ། རྡ་སྟེང་བོད་ཁྱིམ་སློབ་གྲྭ་ཆེ་བའི་བོད་ཡིག་སྡེ་ཚན་གྱི་རྒན་ལགས་ཚང་མར་བཅོས་མིན་གྱི་ཐུགས་རྗེ་ཤིན་ཏུ་ཆེ་ཆེ་ཆེ་ཞུ། བར་མཚམས་འདི་ལ། འཁྲབ་གཞས་གངས་སྟོད་མཐོན་པོ་ཞེས་པ་འདི། ཐུགས་དགྱེས་གསན་ཡོང་བ་ཞུ། ལགས་སོ།

ྋགོང་ས་མཆོག་གིས་བོད་ཆོལ་ཁ་གསུམ་གཅིག་སྒྲིལ་དུ་གནས་དགོས་པ་དང། ཚང་མ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ཡིན་པའི་གཅིག་གྱུར་གྱི་བློ་ཞིག་བསྐྲུན་དགོས་པ་ནི་གལ་ཆེན་པོ་ཡིན་པ་སྐུལ་མ་གནང་སོང།

བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དར་རྒྱས་ངོས་ནས་འཚམས་འདྲི་ཞུ་རྒྱུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱི་ཡི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་གི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གཟིགས་རོགས་གནང། ང་ཚོས་ད་བར་ལེ་ཚན་བཅོ་བརྒྱད་བསྐྱངས་བཞིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་བཅུ་བདུན་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། རྣམ་པ་ཚོས་མཁྱེན་གསལ་ལྟར་ཉེ་ཆར་འཛམ་གླིང་ནང་གི། ཕ་ཡི་ཉིན་མོ། སྐྱབས་བཅོལ་ཉིན་མོ། དེ་བཞིན་རྩ་རླུང་གི་ཉིན་མོ་བཅས་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཟིན་པ་ཡིན་པས། ཉིན་ཁྱད་པར་ཅན་འདི་ཚོ་ཟླ་བ་དྲུག་པའི་ནང་ཡོད། རྣམ་པ་ཚོ་ལ་ཡང་ཞུ་རྒྱུ། དེ་རིང་ནི་ཟླ་བ་དྲུག་པའི་ཚེས་ཉི་ཤུ་རྩ་གསུམ་ཡིན་པ་དང་ཉིན་མོ་འདི་ནི་འཛམ་གླིང་ལུང་པ་མང་པོའི་ནང་ཨོ་རྩེད་ཉིན་མོའམ Olympic Day ཅེས་སྲུང་བརྩི་ཞུ་གི་འདུག་དེ་རིང་གི་ཉིན་མོ་ལ་འཛམ་གླིང་ནང་གི་ཡུལ་གྲུ་ཁག་ནང་རྒན་གཞོན་བར་གསུམ་གྱི་རྩེད་མོ་རྒྱུག་ཤར། གླུ་གཞས། འགྲེམས་སྟོན། དེ་བཞིན་གཏམ་བརྗོད་སོགས་ལ་འཛུལ་ཞུགས་བྱས་ནས་ཨོ་རྩལ་འགྲན་བསྡུར་གྱི་དམིགས་ཡུལ་ཡག་པོ་དེ་འཛམ་གླིང་ནང་ལ་གོ་རྟོགས་སྤེལ་གྱི་ཡོད་པ་རེད། དེང་སང་ཏོག་དབྱིབས་དང་ཐེམ་ཁ་བཀག་སྡོམ་རྐྱེན་གྱིས་མི་མང་འཛོམས་འཛོམས་མེད་པ་རེད། དེ་རིང་རྣམ་པ་ཚོ་ལ་འཛམ་གླིང་ཨོ་རྩལ་རྩེད་འགྲན་གྱི་དེ་ཡི་བྱུང་རིམ་དང་དེ་བཞིན་དེ་ཡི་དམིགས་ཡུལ་ཐོག་ལ་ཞུ་གི་ཡིན་པས་རྣམ་པ་ཚོ་མུ་མཐུད་ནས་གསན་འཇོག་གནང་རོགས་གནང། ཤེས་མཁན་རྣམས་ལ་དྲན་གསོ་དང་མ་ཤེས་པ་རྣམས་ལ་ལེགས་བཤད་གསར་པ་ཐོབ་པའི་རེ་བ་ཞུ་གི་ཡོད། དེ་ཡང་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བཞི་ཟླ་བ་དྲུག་པའི་ཚེས་ཉི་ཤུ་རྩ་གསུམ། དེ་རིང་གི་ཉིན་མོ་ལ་སྐུ་ཞབས Pierre de Coubertin གྱི་འབད་བརྩོན་འོག་འཛམ་གླིང་ཨོ Olympic Committee འམ་ཨོ་རྩལ་ཚོགས་ཆུང་བཙུགས་ཡོད་པ་དང། དེ་ཡི་བརྒྱུད་ནས་ཨོ་རྩལ་རྩེད་འགྲན་སྔར་ཡོད་པ་དེ་སླར་གསོ་བྱེད་ཡག་འགོ་ཚུགས་ཡོད་པ་རེད། ཡིན་ཡང་ཨོ་རྩལ་རྩེད་འགྲན་འམ Olympic Games དེ་ཐེངས་དང་པོ་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་ལ་ཚུགས་ཡོད་པ་རེད། ཨོ་རྩལ་རྩེད་འགྲན་འདི་ལོ་བཞིའི་མཚམས་ལ་གོ་སྒྲིག་ཞུ་གི་ཡོད་པ་དང། ཡིན་ན་ཡང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་དྲུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བཞི་ལོར་འཛམ་གླིང་དམག་ཆེན་གཉིས་རྐྱེན་གྱིས་གོ་སྒྲིག་བྱེད་ཐུབ་ཡོད་མ་རེད། ཉིས་སྟོང་ཉི་ཤུ་ལོ་ཡི་ཨོ་རྩལ་འགྲན་བསྡུར་དེ་ཉི་ཧོང་ནང་ལ་ཚུགས་ཐུབ་མེད་པ་དང་ད་ལོ་སྤྱི་ཟླ་བདུན་པའི་ནང་ཉི་ཧོང་གི་རྒྱལ་ས་ཀྲོ་ཀེའོ་ནང་སླར་ཡང་གོ་སྒྲིག་བྱེད་ཀྱི་ཡོད་པ་རེད། ཨོ་རྩལ་རྩེད་འགྲན་གྱི་དམིགས་ཡུལ་ནི་རྒྱལ་ཁབ་ཁག་ནང་ཁུལ་ཞི་བདེ། འཆམ་མཐུན། དེ་བཞིན་གཅིག་གྱུར་གྱི་འདུ་ཤེས་སྤེལ་ཡག་རེད་འདུག་ཨོ་རྩལ་རེ་རེའི་སྐབས་རྩེད་མོ་གསར་པ་རེ་རེ་ངོ་སྤྲོད་ཞུ་གི་ཡོད་པ་རེད། ད་ལྟའི་ཆར་རྩེད་མོ་མི་འདྲ་བ་ཉི་ཤུ་རྩ་བརྒྱད་རྩེ་གི་ཡོད་པ་རེད། འཛམ་གླིང་འདི་ཡི་ནང་ལ་ཨོ་རྩལ་མི་འདྲ་བ་གཙོ་བོ་གསུམ་ཡོད་པ་དང་དེ་རྣམས་ནི། དབྱར་ཁའི་ཨོ་རྩལ་དགུན་ཁའི་ཨོ་རྩལ་དེ་བཞིན Paralympics ཅེས་ཡོད་པ་རེད། ཨོ་རྩལ་གྱི་དར་ཆ་སྒང་ལ། ཚོན་སྔོན་པོ། སེར་པོ། ནག་པོ། ལྗང་ཁུ་དང་དམར་པོ་ཡི་ཨ་ལོང་ཡོད་པ་དེ་ཚོ་སྐབས་དེ་ཡི་གླིང་ཕྲན་ལྔ་མཚོན་གྱི་ཡོད་པ་རེད། ད་བར་ཨོ་རྩལ་ཐེངས་ཉི་ཤུ་རྩ་བརྒྱད་ཚོགས་ཡོད་པ་དང་རྒྱལ་ཁབ་མི་འདྲ་བ་ཉིས་བརྒྱ་བདུན་འཛུལ་ཞུགས་བྱེད་ཀྱི་ཡོད་པ་རེད། ང་ཚོ་བོད་པ་རང་བཙན་མེད་པའི་དབང་གིས་རྩེད་འགྲན་ནང་ཆ་ཤས་ལེན་མི་ཐུབ་པ་རེད། ཡིན་ཡང་མྱུར་དུ་ཆ་ཤས་ལེན་ཐུབ་པའི་རེ་བ་དང་སྨོན་འདུན་ཞུ་བ་དང་ཆབས་ཅིག་ང་ཚོ་ད་རིང་གི་ལེ་ཚན་འདི་གར་མཇུག་སྒྲིལ་གྱི་ཡིན་པས་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང། མ་མཇལ་བར་རྣམ་པ་ཚོ་སྐུ་གཟུགས་ཐུགས་ཅག་གནང་རོགས་གནང། ཁ་རས་ཆོད་རོགས་གནང་རྒྱང་ཐག་བཞག་རོགས་གནང་དོན་མེད་ཕྱིར་མ་ཐོན་རོགས་གནང་ཞུས་པ་དང་སྦྲགས། ཐུགས་རྗེ་ཆེ།

སླར་ཡང་རྣམ་པ་ལྷན་རྒྱས་ཐུགས་སྤྲོ་པོ་བྱུང་ཡོད་པའི་རེ་བ་ཞུ། ཡང་སྒྲུང་གསན་པར་འཐད་པའི་གང་ཟག་མང་པོ་ཡོད་པ་ཚོའི་ཆེད་དུ་བྱིས་སྒྲུང་དང་སྒྲུང་གཏམ་གྱི་ལས་རིམ་ཞིག་བར་མཚམས་འདི་ལ་འབུལ་ལམ་ཞུ།

རླབས་ཆེན་གྱི་མི་སྣ་ཟེར་གྱི་རེད། སྐུ་ཁམས་བཟང། སྒྲུང་གཏམ་ལེ་ཚན་ནང་བྱ་རྒོད་རྒད་པོའི་སྒྲུང་ཅིག་ཞུ་ཡས་ཡིན། དེ་ཡང་སྔོན་མ་སྔོན་མ་བྲག་རི་མཐོན་པོ་གཅིག་ནས་བྱ་རྒོད་ཁྱུ་ཅིག་ཡ་ནས་མར་འཕིར་བྱས་ནས་ཨ་ནི་མ་གི་མཚོ་ཆེན་པོ་གཅིག་གི་མཐའ་ལ་དུ་འབྱོར་བ་དང་མཚོ་ཆེན་པོ་དེ་གི་མཐའ་ལ་གཅན་གཟན་དང་ཨ་ནི་ཁོ་རང་ཚོ་གི་སྲོག་ལ་ཉེན་ཁ་ཡོད་པའི་གི་ཉེན་ཁ་དེ་འདྲའི་གང་ཡང། མེད་པ། འོ་དེ་འདྲའི་གི་ས་ཆ་སྐྱིད་པོ་ཞེ་པོ་ཅིག་ལ་སླེབས་པ་དང་ལྷག་པར་དུ་ཨ་ནི་མཚོ་དེའི་གི་སྟེང་ལ་ག་རེ་ཡོད་རེད་ཟེར་ན་བྱ་རྒོད་ཚོ་ལ་དགོས་ཡས་ཀྱི་ཉ་དང་སྦལ་པ་དང་རུས་སྦལ་དང་ཆུ་བྱ་སོགས་ག་རེ་འདོད་པ་ཡོད་པ་ཚང་མ་ཕ་གི་ལ་ཡོད་པ། འོ་དེ་འདྲའི་ཅིག་མཐོང་དུས་ཙ་ན་བྱ་རྒོད་གཞོན་པ་དེ་ཚོ་ཚང་མ་སྐྱིད་པའི་ཉི་མ་འདྲ་ཤར་ཕྱིན་པ་རེད། ཨ་ནི་དེ་ལ་ཁོ་ཚོ་ཉི་མ་མང་པོ་ཞིག་བསྡད་བྱས་ནས་འཚོ་བ་སྐྱེལ་བསྡད་ཡོད་པའི

ནས་གནམ་སྟེང་ལ་ཡར་འཕུར་ཐུབ་ཡས་འོ་དེ་འདྲའི་གི་སྒྱུ་རྩལ་ཡག་པོ་ཡོད་པ་འདི་གི་ཚང་མ་མར་ཉམས་ཕྱིན་བྱས་ནས་ཨནི་དཀའ་ལས་དཔེ་འཕྲད་ས་རེད་བསམ་བྱས་ནས་ཨནི་བྱ་རྒོད་རྒད་པོ་དེ་གིས་ཚང་མ་སྐད་བཏང་པ་རེད་ཨནི་སྐད་བཏང་རྗེས་ཁོང་ཚོ་ལ་ག་རེ་ལབ་པ་རེད་ཞུས་ན། བྱ་རྒོད་ཚོ་ངའི་སྐད་ཆ་ལ་ཉན་དང་ང་རང་ཚོ་དེ་ལ། བཟའ་ཡས་དང་བཏུང་ཡས་གཅིག་པུ་ལ་གནས་བྱས་ནས་དེ་ནས་ཨ་ནི་གཟུགས་པོ་ལ་ཅིག་ལུས་རྩལ་དེ་ཚོ་ཕར་རྩེད་བྱས་ནས་ཡར་གནམ་སྟེང་ལ་ཡར་འཕིར་ཡས་དང་དེ་ཚོ་མ་སྦྱངས་པ་འདྲ་བྱེད་ཡིན་ན་དཀའ་ངལ་ཆེན་པོ་འཕྲད་ཀྱི་ཉེན་ཁ་ཡོད་རེད། ངའི་ཁ་ལ་ཉན་བྱས་ནས་ང་ཚོ་དེ་ལས་བྲག་རི་མཐོན་པོའི་རྒྱབ་ལ་ཡར་སྔོན་མ་ནང་བཞིན་ཡར་ཤིང་སྡོང་རིང་ཤོས་དང་རི་མཐོ་ཤོས་འོ་དེ་ཚོའི་རྩེ་ལ་ཡར་ཕྱིན་བྱས་ནས་སྔོན་མ་ནང་བཞིན་གྱི་སོ་སོའི་གི་སྡེར་མོ་དང་དེ་གི་བེད་སྤྱོད་བཏང་བྱས་ནས།

ཡུན་རིང་པོ་ཕྱིན་ཙང་བྱ་རྒོད་རྒད་པོ་དེ་གིས་ད་སོ་སོའི་གི་སྔོན་མ་གི་བྱ་རྒོད་རོགས་པ་དེ་གས་ཚང་མ་དྲན་བྱས་ནས་ཁོ་རང་གི་ཅིག་ཁོ་ཚོ་ཐུག་གར་འགྲོ་དགོས་བསམ་སྟེ་རྒྱུ་གཅིག་ལ་མ་ཐུག་སྔོན་ལ་ཁོ་རང་གི་རྒྱང་མིག་ཅིག་བལྟས་པ་རེད་ཁོ་ཚོ་ལ་རྒྱང་རིང་པོ་མཐོང་ཡག་གི་ནུས་པ་ཡོད་རེད་རྒྱང་མིག་ཅིག་ཏོག་ཙམ་བལྟས་ནས་མར་བལྟ་དུས་ཙ་ནས་ཕ་གི་ལ་བྱ་རྒོད་ཚོ་སྔོན་མ་ནང་བཞིན་འཁྱུད་ནས་བསྡད་མེད་པ་ཅིག་ཁོ་རང་གིས་མཐོང་བ་རེད། དེ་མཐོང་དུས་ཁོ་རང་དངངས་སྐྲག་ཞེ་པོ་ཅིག་སྐྱེས་བྱས་ནས་གང་མགྱོགས་མགྱོགས་གང། སྟོད་པ་ཁོ་རང་འཕུར་ཡག་གི་རྩལ་ག་རེ་ཡོད་པ་ཚང་མ་བཏོན་བྱས་ནས་ཅིག་མར་འགྲོ་བྱས་ནས། མ་གི་གི་མཚོ་དེ་གི་ཟུར་དེ་ལ་སླེབས་ཡོང་དུས་ཙ་ནས། བྱ་རྒོད་ཚང་མ་འགའ་ཤས་ནི་སྐེ་བཀོག་འགའ་ཤས་ནི་གཤོག་པ་བཀོག་འགའ་ཤས་ནི་རྐང་པ་བཀོག་བྱས་ནས་བྱ་རྒོད་ཀྱི་རོ་ཤ་དག་ཅིག་མ་གི་ལ་ཡོད་པ་ཅིག་ཁོ་རང་གིས་མཐོང་བ་རེད།

སྐད་ཆ་དྲི་དུས་ཙ་ནས་བྱ་རྒོད་དེ་གིས། ཁྱེད་རང་འགྲོ་ཚར་བའི་རྗེས་ལ་ཉི་མ་ཁ་ཤས་ཅིག་གི་རྗེས་ལ། འདི་ལ་གྲུ་གཟིངས་ཅིག་སླེབས་སོང་གྲུ་གཟིངས་དེའི་ནང་ལོགས་ནས་ཨེ་ནི། ཁྱི་ར་རྒྱབ་མཁན་མི་མང་པོ་ཞིག་ཡོང་བྱས་ནས་ཁོ་ཚོས་གི་དེ་ལ་གཟིག། གློད་སོང། ད་གཟིག་དེ་གི། ཆུ་དེ་གི་ཟུར་དེ་ལ་ཁོང་ཚོ་དང་མཉམ་དུ་ཡོད་དུས་ཙ་ནས་གཟིག་དེ་གི་ཉི་མ་ཁ་ཤས་ཅིག་ཏག་ཏག་བྱ་རྒོད་དེ་གི་ལ་གནོད་བསྐྱལ་མ་སོང། ད་ཡིན་ནའི་གི་གཟིག་དེ་ཉི་མ་ཁ་ཤས་དེའི་རིང་ག་ལ་ཅིག་གཟིག་དེ་གི་ག་རེ་ཧ་གོ་རེད་ཟེར་ན་བྱ་རྒོད་དེ་གི་ཚང་མ་སོ་སོ་འཕུར་རྩལ་ཉམས་ཡོད་པ་འཕིར་ཐུབ་ཀི་མེད་པ་འོ་འདི་ཧ་གོ་དུས་ཙ་ནས་ཨེ་ནི་ག་ལེ་ག་ལེ་གཟིག་དེ་ཚུར་ཡོང་བྱས་ནས་ཨེ་ནི་བྱ་རྒོད་ཚང་མ་ལ་ཨེ་ནི་བོད་ཁོ་རང་ཁོ་རང་གི་གནོད་སྐྱལ་བྱས་ནས་ཚང་མ་མེད་པ་བཟོས་སོང་ང་ཚོས། ཨེ་ནི་བྱ་རྒོད་རྒད་པོ་ཁྱེད་རང་གི་ཁ་ལ་ཉན་བྱས་ནས་འགྲོ་ཡོད་ན་ད་གཟོད་དེ་འདྲའི་གི་དཀའ་ངལ་འཕྲད་པ་མེད། ད་ཡིན་ནའི་གི་ང་ཚོས་གི་ད་ཁྱེད་རང་གི་ཁ་ལ་མ་ཉན་བྱས་ནས་བསྡད་དུས་ཙ་ནས་ང་ཚོ་དཀའ་ངལ་དེ་འདྲ་འདྲ་ཞིག་མཐོང་སོང་ད་ད་རིང་འདི། མི་ཚེ་འདི་ནང་ལོགས་ལ་ཁྱེད་རང་གི་ཁ་ལ་མ་ཉན་དུས་ང་འགྱོད་པ་དཔེ་ཆེན་པོ་འདུག་ཟེར་ནས་ཁོ་རང་དབུགས་ཆད་ཕྱིན་པ་རེད། ད་འོན་ཏེ་བྱ་རྒོད་རྒད་པོ་གིས་ད་སྙིང་རྗེ་བྱ་རྒོད་རྒད་པོ་རོགས་པ་ཚང་མ་མེད་དུས་ཙ་ནས་སེམས་པ་སྐྱོ་བོ་དཔེ་འདུག་བྱ་རྒོད་རྒད་པོའི་སྒྲུང་འདི་དེ་ལ་རྫོགས་པ་རེད་ཡིན་ནའི་ད་སྒྲུང་འདི་ནས་ང་ཚོ་ལེགས་ཆ་ག་རེ་ལེན་ཡག་ཡོད་རེད་ཟེར་ལབ་དུས་ཙ་ནས་ང་ཚོ་ཡིན་ནའི་སོ་སོ་གྱི་གཟུགས་པོ་དེ་ག་དུས་ཡིན་ནའི་བཟོད་པོ་དང་བདེ་པོ་དང་ག་དུས་ཡིན་ནའི་སྐྱིད་པོ་ཤ་སྟག་ཅིག་བསམ་བྱས་ནས་འོ་དེ་འདྲ་ཅིག་ལ་མགོ་འཁོར་ནས་བསྡད་པ་འདྲ་ཞིག་ཡིན་ན་ཨེ་ནི་ང་ཚོ་འགྲིག་གི་མ་རེད་ལ་འདི་བཞིན་དུས་བབ་དང། ཡུལ་དུས་དང་མཐུན་པའི་གི་ངལ་རྩོལ་དང་ཨེ་ནི་དང་བླངས་གི་གཞན་ཕན་སྒྲུབ་ཡས་གི་ཨེ་ནི་བློ་སེམས་བརྟན་པོ་ཅིག་བཟོ་ཡས་དེ་གལ་གནད་ཆེ་བ་ཅིག་རེད་ལ་འདི་ཞུ་གི་ཡིན། ཨེ་ལྷན་རྒྱས་ཚང་མ་སྒྲུང་གཏམ་གི་ལེ་ཚན་གསན་པར་ཐུགས་རྗེ་ཆེ། རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང། སྐུ་གཟུགས་ལ་ཐུགས་ཅག་གནང་དགོས།

བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ་རྒྱུ། ང་བསྟན་འཛིན་དར་རྒྱས་ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ཡི་ནང་ལ་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ་ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་སློབ་ཕྲུག་དང་དགེ་རྒན་འདྲ་མིན་གྱི་རྣམ་པ་ཚོ་ལ་ངོ་སྤྲོད་ཏོག་ཙམ་ཞུ་གི་ཡོད། སྤྱིར་བཏང་དཔེ་དེབ་ཀློག་ཡ་ནི་མི་ཡི་མི་ཚེ་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན། ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་ཚད་གསར་བ་ཐོབ་ཡ་གི་གཞི་རྩ་གཙོ་བོ་ཞིག་ཡིན་པ། ཚང་མས་མཁྱེན་གསལ་ལྟར། གཙོ་བོ་ཞིག་ཡིན་པ་ཚང་མས་མཁྱེན་གསལ་ལྟར། སོང་ཙང་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེ་མང་ཚོགས་ཀྱང་དཔེ་དེབ་ཀློག་ཡ་གི་གོམས་གཤིས་བཟང་པོ་ཡོད་པའི་རེ་བ་ཞུ་གི་ཡོད། ང་ཚོས་ད་བར་ལེ་ཚན་བཅོ་བརྒྱད་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་དཔེ་དེབ་མི་འདྲ་བ་བཅོ་བརྒྱད་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཟིན་པ་ཡིན་པས་ཚང་མས་དཔེ་དེབ་གཅིག་ངེས་པར་དུ་ཀློག་ཡོད་ཤག་རེད། གལ་ཏེ་ཀློག་མེད་ན་ངེས་པར་དུ་ཀློག་རོགས་གནང་འབོད་སྐུལ་ནན་ཏན་ཞུ་གི་ཡོད། རྒན་ལགས་རྣམ་པ་ཚོ་ལ་ཡང་ཆ་བཞག་ན། སློབ་ཕྲུག་ལ་སློབ་ཚན་བསླབ་པ་ཙམ་མ་ཡིན་པར་རང་ཉིད་ཀྱི་ཆེད་ལས་ཡར་རྒྱས་གཏོང་ཐབས་ལ་དཔེ་དེབ་འདྲ་མིན་ཀློག་གི་ཡོད་པ་རེད། ཐེངས་འདིའི་ལེ་ཚན་ནང་ལ་ལོ་མང་ཚན་རིག་བསླབ་མཁན་རྒན་ལྷུན་གྲུབ་རྣམ་རྒྱལ་ལགས་གདན་འདྲེན་ཞུས་ཡོད་པས་རྒན་ལགས་མཉམ་དུ་དཔེ་དེབ་ཞིག་ངོ་སྤྲོད་ཞུ་གི་ཡིན།

ལགས་སོ་རྒན་ལགས་ད་བྱས་ན་ཨ་ནི་དེ་ག་ནང་ད་རྒན་ལགས་ཀྱི་དཔེ་དེབ་འདི་གི་ཨ་ནི་སྙིང་བསྡུས་འདྲ་པོ་འདི་དཔེ་དེབ་འདི་གི་དོན་དག་གཙོ་བོ་འདྲ་པོ་འདི་རྒན་ལགས་ག་རེ་ཡིན་མེད་ང་ཚོ་ལ་ངོ་སྤྲོད་ཏོག་ཙམ་གནང་རོགས་གནང།
ད་འདི Divaswapna ཟེར་འདི་རྟོག་སྒྲུང་ཅིག་རེད་བཞག་ད་རྟོག་སྒྲུང་ཟེར་དུས་ང་ཚོ Fiction Story ཟེར་གི་བ་དེ་ཅིག་བྱས་ཨ་ནི་ད་ལྟ་དེའི་ནང་ལ་ཡང་རྩོམ་པ་པོ་ཁོ་རང་གི་སྤྱི་ཚོགས་ནང་ལ་ཤེས་ཡོན་གྱི་ལམ་ལུགས་དེ་ཡང་དག་པ་མིན་པ་ཅིག་མཐོང། དེ་ལ་ཡ་ཞན་ཆ་མང་པོ་ཅིག་མཐོང་བྱས། ད་དེ་སྐྱོན་དེ་ག་འདྲ་བྱས་སངས་དགོས་ཀྱི་ཡོད་མེད། དེའི་ཐོག་ལ་ཡ་ཅིག་གནས་ཚུལ་མང་པོ་ཅིག་སྤྲད་བཞག། དེ་ག་ནང་བཞིན་གྱི་ཡ་ཅིག་ཤེས་ཡོན་གྱི་བསྟི་གནས་ནང་ལ་ཡ་ཅིག་ཐད་ཀར་འབྲེལ་བ་ཆགས་པ་འདི་དགེ་རྒན་དང་སློབ་མ་གཉིས་དེ་ཡིན་དུས་ཨ་ནི་དགེ་རྒན་དང་སློབ་མ་གཉིས་ཀྱི་བར་གྱི་འབྲེལ་ལམ་དེ་ག་འདྲ་ཅིག་ཡོང་དགོས་ཀྱི་ཡོད་མེད། དེ་འདྲའི་སྐོར་ལ་ཡ་ནི་ཤུགས་ཆེན་པོ་ཞེ་པོ་ཅིག་གསུངས་གནང་ཡོད་རེད། དེ་བྱས་ད་དེ་ནང་ལ་ཡ་ངས་ཀྱི་ཅིག་སྒྲུང་འདི་གི་སྙིང་དོན་འདྲ་པོ་ཅིག་ངས་ཁ་ཤས་ཅིག་ཞུས་པ་ཡིན་ན། དང་པོ་དེ་ལ་ཡ་རྩོམ་པ་པོ་རང་གིས་ཅིག་སྤུ་གུ་ལ་ཉེས་རྡུང་བཏང་ཡ་དེ་ལ་ཡ་ཅིག། དགག་པ་ཆེན་པོ་ཅིག་རྒྱག་གི་ཡོད་པ་དང། དེ་གི། ཅིག་སྤུ་གུ་ལ་ཡ། སྐྱོན། ཅིག། ཚབས་ཆེན་པོ་ཅིག། རྒྱག་གི་ཡོད་པ་དེ་གསལ་པོ་བརྗོད་ཤག། དཔེར་ན་ད་ཅིག། སྐྱོན་ཟེར་དུས་ག་འདྲའི་ཅིག་ལ་ངོས་འཛིན་དགོས་ཀྱི་རེད་ཟེར་ན། ད། ཉེས་རྡུང་བཏང་པའི་དབང་དུ་བཏང་པ་ཡིན་ན། སྤུ་གུ་དེ་གི། བྱེད་ལུགས་མི་ཤེས་པ་ཆགས་པ་དེ་འདྲའི་ཅིག། སྐྱོན། དེ་འདྲའི་ཅིག་དཀའ་ངལ་འཕྲད་ཀྱི་ཡོད་པ་དང། ད་ག་ནང་བཞིན་གྱི་སྤུ་གུ་དེ་གི་གཤིས་ཀ་རྩུབ་པོ་ཆགས་འགྲོ་ཡ། སྤུ་གུ་དེ་ཅིག་མ་འོངས་པ་ལས་ཀ་ཅིག་བྱས་པའི་རིང་ལ་ཡ་ཚ་གི་ཚི་གི་ཆགས་འགྲོ་ཡ་དང་དེ་འདྲའི་དཀའ་ངལ་ཅིག་འཕྲད་ཀྱི་ཡོད་པ་བྱས། དེ་ནང་བཞིན་གྱི་ཅིག་སྤུ་གུ་དེ་གི་སློབ་སྦྱོང་བྱས་པའི་སྐབས་སུ་ལྷིང་འཇགས་ཡོང་གི་མེད་པ་སྤུ་གུ་དེ་གི་སེམས་དེ་འཁྲུགས་བསྡད་ཀྱི་ཡོད་པ་དེ་འདྲའི་ཀྱི་གནས་སྟངས་ཅིག་ཆགས་ཀྱི་ཡོད་པ་ཅིག།

སྤུ་གུ་ཚོ་ལ་ཡ་སློབ་ཁྲིད་བྱེད་ཀྱི་ཡོད་ནའི་འདྲ་འདུག་སྤུ་གུ་ཚོ་ལ་ཡ་ཅིག་ག་རེ་རོགས་སྐྱོར་ག་རེ་གནང་གི་ཡོད་པ་ཡིན་ན་དེ་ལ་ཅིག་འཆར་གཞི་བརྟན་པོ་དང་འཆར་གཞི་ཡང་དག་པ་ཅིག་དགོས་ཡ་ཅིག་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་འདུག་ཟེར་བྱས་ནས་དེ་འདྲའི་ཅིག་ཡང་བརྗོད་བཞག་དེ་ནང་བཞིན་གྱི། འདི་ནང་ལ་དམིགས་བསལ་ཅིག་ད་ལྟ་ག་རེ་འཁོད་འདུག་ཟེར་ན། སློབ་ཁྲིད་ཀྱི་ཐབས་ལམ་མང་པོ་ཡོད་པའི་ནང་ནས་གཅིག་ད་ལྟ་སྒྲུང་གི་ཐོག་ནས་སློབ་ཁྲིད་བྱས་ཤིང་སློབ་ཚན་ག་འདྲ་ཡིན་པ་ཡིན་ནའང་སྒྲུང་གི་ཐོག་ནས་སློབ་ཁྲིད་བྱས་ད་འདི་ནང་ལ་ཨང་རྩིས་འདི་ཕར་མ་བརྩིས་པའི་སློབ་ཚན་གཞན་པ་མང་པོ་ཅིག་ནང་ལ་ཡག་འདི་ད་ལྟ་སློབ་ཁྲིད་ཀྱི་ཐབས་ལམ་འདི་ལག་བསྟར་བྱེད་ཐུབ་ཀྱི་ཡོད་པ་ཅིག་ད་ཅིག་སོ་སོའི་དགེ་རྒན་སོ་སོས་ཀྱི་རྣམ་དཔྱོད་བེད་སྤྱོད་བཏང་ཡ་རེད་པ་ཅིག་ཨང་རྩིས་ནང་ལ་ཡང་བྱེད་ཐུབ་ཀྱི་ཡོད་དམ་མེད་དེ་འདྲའི་ཀྱི་ཡག་ཅིག་ཕལ་ཆེར་དེང་སང་དུས་ཚོད་འདི་ལ་ཡག་དེ་འདྲའི་ཀྱི་བྱེད་ཐུབ་ཀྱི་མེད་པ་དེ་འདྲའི་ད་ངས་ཀྱི་བསམ་གྱི་མི་འདུག་སློབ་ཚན་གང་འདྲ་ཅིག་ཡིན་པའི་ཡིན་ན་ཡང་དེ་འདྲའི་ཀྱི་ཡང་ཅིག་སྒྲུང་གྱི་ཐོག་ནས་སློབ་ཁྲིད་བྱེད་ཐུབ་ཡ་ཀྱི་ཐབས་ལམ་ཞིག་ཡོད་པ་ཞིག་ངས་མཐོང་བསྡད་ཀྱི་ཡོད་ང་རང་གི་ནས་ཡང་ཚན་རིག་དགེ་རྒན་ཅིག་ཡིན་པའི་ཡིན་དུས་སྐབས་རེ་ཡང་ཅིག་འཛིན་གྲྭའི་ནང་ལོགས་ལ་ཡ་སློབ་ཁྲིད་ཀྱི་ཐབས་ལམ་གཅིག་རང་ཅིག་སྤེལ་བསྡད་པའི་ཡིན་ན་སྤུ་གུ་ཉོབ་སྣང་ཅིག་འདུག་ད་སློབ་ཁྲིད་ཀྱི་ཐབས་ལམ་མི་འདྲ་བ་མང་པོ་ཅིག

གཅིག་གནད་འགག་ཅིག་ག་རེ་འདི་ནང་ལ་གསུང་གི་འདུག་ཟེར་ན། སྤུ་གུ་ཚོ་ལ་ཡ་ང་ཚོ་ཟེར་ཡས་ཀྱི་ཚོར་བ་དེ་ཤུགས་ཆེན་པོ་ཞིག་སླེབས་པ་བཟོ་ཐུབ་དགོས་ཀྱི་རེད། དེ་གང་ཡིན་ཟེར་ན་དེ་ཚོར་བ་དེ་སླེབས་པ་ཡིན་ན་ཨ་ནི་གཅིག་མཉམ་རུག་ཐོག་ནས་ནི་སློབ་གཉེར

འདི་འདྲའི་ཅིག་སྤུ་གུ་ཅིག་ཡོད་པ་ཡིན་ན། དེ་སྤུ་གུ་འདི་གི་དཀའ་ངལ་འཕྲད་པ་དེ་སྤུ་གུ་འདི་གི་ནོར་འཁྲུལ་ཡིན་པ་དང། སྤུ་གུ་འདི་གི་མ་འཇོན་པ་མ་བྱས་པ་རང་སྒང་ལ་ཡ་ངོས་མ་འཛིན་པ་བྱས། གཅིག། སྤུ་གུ་འདི་གིས་བྱེད་མ་ཐུབ་པ་འདིས། གཅིག། བསླབ་གྲྭ་གི་ངོས་ནས་འཐུས་ཤོར་ཕྱིན་པ་ཅིག་ལ་ངོས་འཛིན་དགོས་ཀྱི་རེད་ཞེས་ནས་འདི་འདྲས་ཅིག་བརྗོད་ཀྱི་འདུག་སོ་འདི་ཡང་གཅིག་ཡང་དངོས་གནས་ཀྱི་གཅིག། སེམས་འགུལ་ཐེབས་ཡ་གི་སྐད་ཆ་ཅིག་ཆགས་ཀྱི་འདུག་ཅིག་སོ་སོའི་དགེ་རྒན་ཅིག་ཡིན་པའི་ངོས་ནས་འདིའི་ཐོག་ལ་དངོས་གནས་ཅིག་བསམ་བློ་གཏིང་ཟབ་པོ་ཅིག་གཏོང་དགོས་ཡ་ཅིག་ཆགས་བསྡད་ཀྱི་འདུག་སོ་དེ་འདྲས་ད་ག་ད་ངས་བསྡོམས་བརྒྱབ་པ་ཡིན་ན་དཔེ་དེབ་དེའི་ནང་ལ་ཡ་གཙོ་བོ་གཙོ་བོ་ད་ཅིག་བསླབ་གྲྭའི་གི་རྐང་འགན་འདི་སྤུ་གུ་ནང་གི་ད་གཅིག་སྤུ་གུ་མི་འདྲ་མི་འདྲ་ཡོད་དུས་སྤུ་གུ་ནང་གི་སོ་སོའི་གི་ཁྱད་ཆོས་དེ་མར་སྟོན་ཐུབ་ཡ། ད་ག་ནང་བཞིན་གི་སྤུ་གུ་དེ་གི་ལུས་སེམས་གཉིས་ཀ་གི་འཚར་ལོངས་ཚད་དང་ལྡན་པ་ཅིག་ཡོང་ཡ་གི་ད་གཅིག་རྐང་འགན་དེ་ད་བསླབ་གྲྭའི་གི་བཞེས་དགོས་རེད་ཞེས་ཞེས་འདི་འདྲས་ཅིག་ཞུས་གནང་གི་འདུག་ལགས།
ལགས་སོ་རྒན་ལགས་ཨ་འདི་དཔེ་དེབ་འདི་དགེ་རྒན་དང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་པ་སོང་ཙང་རྒན་ལགས་ཡ་འདི་ཀློག་པའི་བརྒྱུད་རིམ་ནང་ལོགས་ལ་རྒན་ལགས་ངོས་ནས་དཔེ་དེབ་འདིའི་ནང་ལོགས་ནས་རྣ་བར་འགྲོ་ཤོས་འདྲ་བོ་ཅིག་ག་རེ་བྱུང་སོང་རྒན་ལགས། དཔེ་དེབ་དེ་ད་ཅིག་ཉེ་ཆར་པར་འགྲེམས་ཞུས་བཞག་རྒྱུ་དེ་འདྲ་གི་མ་རེད་ད་ཅིག་སྔོན་མ་ནས་དཔེ་དེབ་དེ་ཐོན་བཞག་པ་ཞིག་རེད། ཡིན་པས་ཡིན་ནའི་ད། ང་རང་ད་ཉེ་ཆར་ཀློག་ཡས་ཀྱི་གོ་སྐབས་དེ་བྱུང་ཙང་དངོས་གནས་དེ་ཅིག་དཔེ་དེབ་དེ་དཔེ་ཅིག་སོ་སོའི་དགེ་རྒན་ཅིག་ཡིན་པའི་ཆ་ནས་དཔེ་དེབ་དེ་དངོས་གནས་དཔེ་རན་པ་ཅིག་དང་འཚམས་པ་ཅིག་ཚོར་སོང། ད་ག་ནང་བཞིན་གྱི་ཅིག་ཡང་ང་ཚོ་དགེ་རྒན་སུ་འདྲ་ཞིག་ཡིན་པ་ཡིན་ན་དཔེ་དེབ་དེ་དངོས་གནས་ཀློག་དགོས་ཡ་ཅིག་རེད་ཤག་དཔེ་དེབ་དེ་ཅིག་ལྟ་ཅིག་དེའི་ནང་ལ་ཡ་ཅིག་དགེ་རྒན་དགེ་རྒན་གྱིས་བསམ་བློ་གཏོང་ཕྱོགས་དགེ་རྒན་གྱི་བྱེད་སྟངས་དགེ་རྒན་གྱིས་སྤུ་གུ་མཉམ་དུ་འབྲེལ་བ་བཞག་སྟངས་འདི་འདྲའི་སྒང་ལ་ཡག་གནས་ཚུལ་མི་ཉུང་བ་ཅིག་དེ་ནང་ལ་ཐོབ་ཀྱི་འདུག་སོ་དེ་འདྲའི་བྱས་ཙང་ཀ་དེ་འདྲས་ཡིན་དུས་ང་ཚོ་དགེ་རྒན་ཚང་མས་ལོ་ག་འདི་ཐོག་ལ་ཡག་ཅིག་ཀློག་དགོས་ད་ཅིག་ངས་གལ་ཆེན་པོ་ཞེ་པོ་ཅིག་མཐོང་སོང།
ལགས་སོ། ཨ་ནི་རྒན་ལགས་ང་ཚོས་ཀྱི་ཀློག་མཁན་གཞན་པ་ལ་རྒན་ལགས་རྣམ་པ་ཚོ་དང་འདི་གས་ལ་རྒན་ལགས་ངོས་ནས་ཡང་དཔེ་དེབ་དེ་ཀློག་ན་ཡག་པོ་ཡོད་པ་འདི་དགོངས་ཀྱི་འདུག་མི་འདུག་རྒན་ལགས་གཅིག་གསུངས་རོགས་གནང། དཔེ་དེབ་དེ་སྔོན་མ་ནས་ཅིག་གས་ཡག་པོ་ཡོད་རེད་བྱས་བྱས་ནས་ཅིག་ད་ངས་གོ་མྱོང་དགེ་རྒན་མང་པོ་ཅིག་གི་ཀློག་མྱོང་ཤག་ཨ་ནི་ཁོ་རང་ཚོས་ཀྱི་ནས་འདི་དཔེ་དེབ་དེ་དངོས་གནས་ཅིག་གས་དགེ་རྒན་ཚོ་ལ་ཡག

རྡ་སྟེང་སློབ་གྲྭ་ཆེ་བའི་བུ་རྒན་ལ་ཚུལ་རིག་རྒྱུད་ཀྱི་གཞས་གནང་པ་འདི་གི་ཚང་མ་ཕུལ་ཡོད་ཐུགས་སྤྲོ་པོ་བྱུང་ཡོད་པའི་རེ་བ་ཞུ་གི་ཡོད། དེ་ནས་འཇམ་དབྱངས་ཆོས་ལྡན་ལགས་ཀྱི་གཞས་གསུམ་དང། དེ་མིན་རྒྱུན་དུ་གི་ལེ་ཚན་ཚང་མ་ཕུལ་ཡོད་པས། རླུང་འཕྲིན་གྱི་ལེ་ཚན་གསན་པར་ཐུགས་རྗེ་ཆེ་རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཆུ་ཚོད་དང་པོ་ནས་མུ་མཐུད་ནས་སླར་ཡང་མཇལ་ཡོང། ལྷན་རྒྱས་ཚང་མ་སྐུ་ཁམས་བཟང